ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང། འཕྲུལ་གཏོང་ཕྱག་རོགས་གནང་མཁན་རྗེ་རོང་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིན་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མི་རིགས་དང་བོད་སྤྱི་ཚོགས་ཀྱི་གནས་བབ་དེའི་གྲུབ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཉར་ཐབས་ཁྲིམས་ཀྱི་དབང་བསྒྱུར་ད་ཡོད་ཉམས་ཆག་མེད་པར་བཟོ་ཐབས་ཀྱི་ཐོག་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པ་བོད་མི་གཞོན་སྐྱེས་ནང་དཀོན་པོ་ཆགས་འདུག་ཅེས་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོར་ལམ་སྟོན་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། ཨེ་མ་རི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་བདུན་ཕྲག་ཞེས་པའི་སྐབས་དཀྱིལ་འཁོར་བཞེངས་པ་དང་འབྲེལ་ཡོད་ཀྱི་ལས་གཞི་ཁག་ངོ་སྤྲོད། བོད་ཀྱི་གནས་སྟངས་མཚོན་པའི་འགྲེམས་སྟོན་སོགས་བྱེད་སྒོ་ཁག་གཉེར་ཡོད་པའི་སྐོར་ཞིག་དང།
ཝང་ཅུན་ཀྲེང་བལ་ཡུལ་དུ་ཕྱིན་པ་དེས་བལ་ཡུལ་ནང་དུ་བོད་དོན་ལས་འགུལ་སྤེལ་རྒྱུ་དམ་དྲག་ཇེ་ཆེར་འགྲོ་ཉེན་ཡོད་པའི་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བའི་སྐོར་དང། ཚེ་རིང་ཆོས་སྐྱིད་ལགས་སུ་རྒྱ་གར་མེང་ལོར། ཡེ་ནི་པོ་ནིའི་སྨན་ཞབས་མཐོ་སློབ་ཁང་ནས་སྨན་ཞབས་པའི་ཉེ་བའི་ཚན་རིག་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་གཟེངས་རྟགས་ཐོབ་ཡོད་པའི་སྐོར་དང། ཡང་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་བལ་ཡུལ་ནང་གནས་བཞུགས་བོད་པའི་ཐང་གའི་སྒྱུ་རྩལ་བ་དང་དེང་རབས་ཀྱི་རི་མོའི་སྒྱུ་རྩལ་བ་ངག་དབང་ཆོས་གྲགས་ལགས་ནི་ལོ་ངོ་ཉི་ཤུ་ཙམ་རིང་ཆེད་ལས་ཀྱི་ལག་རྩལ་འདིའི་ནང་ཕྱག་ལས་གནང་མྱོང་བའི་ཉམས་མྱོང་སྐོར་ངོ་སྤྲོད་གནང་བ་ཞིག་བཀའ་འདྲི་ཞུས་པ་ཞིག་དང།
མཇུག་ཏུ་འཛམ་གླིང་ནང་གལ་ཆེའི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། བོད་མི་རིགས་དང་བོད་སྤྱི་ཚོགས་ཀྱི་གནས་བབ། དེའི་གྲུབ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཉར་ཐབས་ཁྲིམས་ཀྱི་དབང་བསྒྱུར་ད་ཡོད་ཉམས་ཆག་མེད་པ་བཟོ་ཐབས་ཀྱི་ཐོག་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པ་བོད་མི་གཞོན་སྐྱེས་ནང་དཀོན་པོ་ཆགས་འདུག་ཅེས་བཀའ་ཁྲི་ཟུར་པ་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོར་ལམ་སྟོན་གནང་ཡོད་པའི་གནས་ཚུལ་ཞིག་བློ་བྷེ་སོག་ཚང་ལགས་ཀྱིས་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་རྣམ་པ་གི་ཚོགས་འདུ་གནང་བཞིན་པ་དེར་སྐབས་བསྟུན། ས་གནས་འགོ་འཛིན་རྣམ་པས་གོང་ས་མཆོག་གི་དགོངས་གཞི་འདི་འགྲུབ་པ་ལ་དམིགས་བསལ་གྱིས་ཞབས་འདེགས་བྱེད་སྒོ་གང་ཡོད་ཀྱི་བརྗོད་གཞི་དང་འབྲེལ་ཏེ། སྤྱི་ཟླ་བཅུ་གཅིག་པའི་ཚེས་པ་དགུ་གི་ཉི་མ་བཞུགས་སྒར་གྱི་གོང་ས་ཏཱ་ལའི་བླ་མའི་དཔེ་མཛོད་དང་ཡིག་ཚགས་ཁང་དུ། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་ས་གནས་ཁག་བཞི་བཅུ་ཞེ་ལྔ་ནས་ཆེད་བཅར་གྱི་ས་གནས་འགོ་འཛིན་རྣམ་པར། རིན་པོ་ཆེའི་སྐུ་སྒེར་རང་གི་ངོ་ཚབ་ཀྱི་ཐོག་ནས་ལམ་སྟོན་བཀའ་སློབ་གནང་སྐབས།

དེའི་ཤུགས་སྣོན་དེས་ལམ་སང་གསལ་པོ། སྒྲིག་འཛུགས་དང་སྤྱི་ཚོགས་གཉིས་ཆར་གྱི་ཐོག་ལ་སླེབས་ཐུབ་ཡག་གི་གནས་སྟངས་ཅིག་འདུག་བ། དེ་ག་འདྲས་བྱས་ནས་འགོག་དགོས་ཀྱི་ཡོད་པ་ཡིན་ན། གཞན་ཡང་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་ནས་བོད་མིའི་སྤྱི་ཚོགས་ཀྱི་ནང། སྦྱོར་དངོས་རྗེས་འབྲང་གི་ཚུལ་དུ་རྒྱལ་བ་རིན་པོ་ཆེར་ཕྲན་བུ་ཟུར་ཟ་བཞིན་མཁན་དང། དངོས་སུ་སྐྱོན་བརྗོད་པ་རིགས་ཟུང་འཐོན་བཞིན་པ་ཇེ་མང་དུ་འགྲོ་བཞིན་པ་དེ་ཚོར་གདོང་ལེན་བྱེད་སྟངས་ཚད་དང་ལྡན་པ་དགོས་གལ་ཆེན་པོ་དང། གདོང་ལེན་བྱེད་སྟངས་ཚད་ལྡན་ཟེར་བ་ནི་ཁོང་ཚོ་ང་ཚོའི་ཁོང་ཁྲོ་ཟ་ཡུལ་གྱི་གཞི་རྩ་ཆགས་ཀྱི་མེད་པར། སྙིང་རྗེ་སྐྱེ་ཡུལ་གྱི་གཞི་རྩ་ཆགས་ཀྱི་ཡོད་པ་མ་གཏོགས། དེ་འདྲ་བྱེད་མཁན་ཚོར་ལམ་སང་ཁོང་ཁྲོ་དང་དགྲར་འཛིན་བྱས་ན། དེས་ང་ཚོའི་གདོང་ལེན་བྱེད་སྟངས་དེ་ཚད་དང་ལྡན་པ་མ་བྱུང་བ་རེད། ཡིན་ནའང་དད་པ་དམ་ཚིག་དང་འགལ་བ་གྱི་གང་ཟག་དེ་ཚོ་དང་མཉམ་དུ་ཁོང་ཁྲོ་མེད་པ་གྱི་ཐོག་ནས་ཆོས་དང་ཟང་ཟིང་གི་འབྲེལ་བ་མི་འཛིན་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་གནང་གི་འདུག། སྡིག་པའི་བྱ་བ་དེ་ལ་དགག་བྱ་བྱེད་དགོས་རེད་མ་གཏོགས་སྡིག་པ་བྱེད་མཁན་གྱི་གང་ཟག་དེ་ད་སྙིང་རྗེའི་ཡུལ་རང་རེད་བ། ཁོ་རང་གི་མགོ་མ་ཚོད་པའི་ཐོག་ནས་ད་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་ཞུས་པ་ཡིན་ན། དམྱལ་བར་འགྲོ་ཡག་གི་རྒྱུ་སླ་པོ་ཅིག་བསགས་གི་ཡོད་རེད་བ། བྱས་ཙང་དེ་བྱས་དེ། སྙིང་རྗེ་སྐྱེ་བའི་ཡུལ་རེད་བྱས་ཙང་དགྲ་འདྲ་པོ་བྱས་ནས་ཅིག་རྒྱབ་འགལ་བྱ་ཡག་དེ་འདྲ་གལ་མ་རེད། ཡིན་ན་ཡང། དད་པ་དམ་ཚིག་འགལ་བའི་གང་ཟག་དེ་ཚོ་དང་མཉམ་དུ་ལ་ཡ་ཁོང་ཁྲོ་མེད་པའི་ཐོག་ནས་ཆོས་དང་ཟང་ཟིང་གི་འབྲེལ་བ་མེད་པ་བྱས་ནས་ཐག་བསྲིང་ཡ་དེ་ཡང་གལ་ཆེན་པོ་རེད། ཐུག་མི་དགོས་པ་གཙོ་དོན། ཨེ་ནི་ཅིག་ཕར་ཚུར་རྩོད་པ་རྒྱག་མི་དགོས་པ་གཙོ་དོན། ཨེ་དེ་བ་འདུག་ན་གཡོལ་འགྲོ་ཡ་རེད་བ། ཡང་རིན་པོ་ཆེ་མཆོག་གིས་བོད་མི་མང་པོས་དམངས་གཙོའི་ལྟ་གྲུབ་ཡག་ཤོས་མ་ཤེས་པ་གི་སྐབས། འོས་བསྡུ་བྱེད་པ་དེ་འགྲན་བསྡུར་བྱས་པར་མཐོང་གི་ཡོད་ནའང་འོས་བསྡུ་ཟེར་བ་དེ་འགྲན་བསྡུར་རྩ་བ་ཉིད་ནས་མིན་པར་གདམ་ག་རེད། གདམ་ག་དང་འགྲན་བསྡུར་གཉིས་ཀྱི་དབྱེ་བ་ཕྱེ་དགོས་པ་དང། རང་གི་སྐུ་ཚབ་མཚོན་པ་གི་འཐུས་མི་འདེམས་སྐབས་ཀྱང་གདམ་བྱའི་འཐུས་མི་ཁ་ཤས་ལ་དགའ་བ་དང་མི་དགའ་བ་གི་དབྱེ་བ་མི་ཕྱེ་བར། མི་སོ་སོའི་བསམ་སྤྱོད་དང་གོམས་གཤིས། ཕྱག་ལས་གནང་སྟངས་དེར་དགོངས་པ་བཞེས་སྟངས་དེ་ཚོ་ཡག་ཤོས་རྟོགས་པ་གི་ཐོག་ནས། སྤྱི་ཚོགས་ལ་ཕན་ཐོགས་ཏེ་རང་གི་སྐུ་ཚབ་མཚོན་ཐུབ་ཤོས་དེ་གདམ་ག་མ་ནོར་བ་གནང་ཐུབ་ན་ཡག་པོ་ཡོང་གི་རེད་ཅེས་ཀྱང་ལམ་སྟོན་གནང་གི་འདུག། རང་གི་སྐུ་ཚབ་མཚོན་མཁན་གྱི་འཐུས་མི་གཅིག་བདམས་པའི་སྐབས་ལ་ཡང། གདམ་བྱ་གི་འཐུས་མི་དེ་ལ་ཡང་ཁ་ཤས་ལ་དགའ་བོ་བྱེད་ཁ་ཤས་ལ་མི་དགའ་བ་བྱེད་ཁ་ཤས་ངའི་གྲོགས་པོ་རེད་ཁ་ཤས་ངའི་འགལ་ཟླ་རེད་ཟེར་དེ་འདྲའི་དབྱེ་བ་མ་ཕྱེ་བ་བྱེད་མི་རང་རང་སོ་སོའི་བསམ་སྤྱོད་དང། གོམས་གཤིས་དང། ཕྱག་ལས་གནང་སྟངས་དང་གཅིག་དགོངས་པ་བཞེས་སྟངས་དེ་ཚོ་ཡག་པོ་བྱས་རྟོགས་པ་བྱས་ནས་དེའི་ནང་ནས་སྤྱི་ཚོགས་ལ་ཕན་ཐོགས་ཤོས། རང་སྐུ་ཚབ་མཚོན་ཐུབ་ཤོས་ག་འདྲ་ཞིག་འདུག་དེ་ཚོ་གདམ་ག་མ་ནོར་གདམ་ག་མ་ནོར་གནང་དགོས་ཡ་དེ་འགྲན་བསྡུར་བྱེད་པ་གི་མ་རེད་གདམ་ཡ་དེ་རེད་གདམ་ཡ་ཟེར་ཡ་དེ་མང་གཙོའི་ཐོབ་ཐང་གི་ཆ་ཤས་ཤིག་རེད་མདོག་བསུ་གནང་ཐུབ་པ་ན་ཡག་པོ་ཡོང་གི་རེད་བསམ་འདུག། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོར་ལམ་སྟོན་བཀའ་སློབ་ནི། ཏཱ་ལའི་བླ་མའི་དགེ་རྩ་གི་ངོས་ནས་གོ་སྒྲིག་ཞུ་བ་ཞིག་ཡིན་ནའང། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་ཁོང་གིས་ད་ལམ་གང་ཞུ་བ་རྣམས་ནི། གང་ཟག་སྒེར་བ་གཅིག་གི་བསམ་ཚུལ་རང་ཡིན་པ་མ་གཏོགས། སྒྲིག་འཛུགས་དང་ཚོགས་པ་སྡེ་ཚན་གང་གིའང་དགོངས་ཚུལ་མཚོན་གྱི་ཡོད་པ་མ་རེད་ཅེས་གསལ་བཤད་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡི་ཡིན། བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་འཇར་མ་ནི་ནང་འཚམས་གཟིགས་སྐབས་བོད་ནང་གི་དངོས་ཡོད་གནས་སྟངས་གསུངས་པ་དང་སྦྲགས་བོད་དོན་ལ་ཐུགས་སྣང་གནང་དགོས་པའི་འབོད་སྐུལ་ཞུས་གནང་འདུག་དེ་ཡང་བོད་མི་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་ཟླ་བ་འདིའི་ཚེས་དྲུག་ནས་བཟུང་ཚེས་བཅུ་གཅིག་བར་ཉིན་གྲངས་དྲུག་ཙམ་རིང་ལྷོ་ཨེ་ཤི་ཡའི་གྲོས་ཚོགས་འཐུས་མི་སྐུ་ཚབ་ཚོགས་ཆུང་ཞིག་འཇར་མ་ནི་ནང་གཞུང་དོན་འཚམས་གཟིགས་སྐོར་སྐྱོད་གནང་བཞིན་ཡོད་འདུག་པ་དང་ཁོང་རྣམས་འདི་ཚེས་དྲུག་ནས་བཟུང་མགྲོན་འབོད་གནང་མཁན་ཚོས་གོ་སྒྲིག་ཞུས་པའི German Institute of International and Security Affairs ཞེས་པའི་བསྟི་གནས་ཁང་གི་ཉམས་ཞིབ་རྒན་གྲས Doctor Habil Christian Wagner མཆོག་གིས་འཇར་མ་ནི། ཨེ་ཤེ་ཡའི་ཐོག་གཟིགས་ཚུལ་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་སྤེལ་བར་མཉམ་ཞུགས་གནང་བ་དང་དེ་ནས Friedrich Naumann Foundation གི Professor Karl Heinz མཆོག་གིས་རོགས་ཚོགས་དེའི་ལོ་རྒྱུས་དང་ལས་དོན་གནང་ཕྱོགས་སྐོར་གསུང་བཤད་གནང་བ་བཅས་སུ་མཉམ་ཞུགས་གནང་འདུག་ལ་གྲོས་ཚོགས་འཐུས་མི་རྣམས་འཇར་མན་གྱི་གྲོས་ཚོགས་ནང་ལྟ་སྐོར་ཡང་ཁྲིད་གནང་འདུག་ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པར་ལྟར་ན་གྲོས་ཚོགས་འཐུས་མི་ཚོ་འབར་ལིན་གྱི་འགྲེམས་སྟོན་ཁང་ཞིག་ནང་དུའང་གཟིགས་ཞིབ་གནང་བ་དང་དེ་བཞིན་ཨེ་ཤེ་ཡའི་སྡེ་ཚན་གྱི་བློན་ཆེན་མཆོག་དང་ཉིན་གུང་གསོལ་ཚིགས་ཞུས་འདུག་འཇར་མན་གཞུང་གི་དཔལ་འབྱོར་ལྷན་ཁང་དུའང་གཟིགས་སྐོར་ཕེབས་ཏེ་དངུལ་རྩིས་ཀྱི་ལམ་ལུགས་དང་འགྲོ་སྟངས་སོགས་ངོ་སྤྲོད་གནང་ཡོད་པ་རེད། ལྷག་པར་དུ་འབྲེལ་ཡོད་རྣམས་མཇལ་འཕྲད་ནམ་བྱུང་ལ་བོད་དོན་གླེང་སློང་གནང་ཡོད་འདུག་ལ་དམིགས་བསལ་བཅར་འདྲི་དང་ལན་གྱི་གོ་སྐབས་ཤིག་ཏུ་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་གནང་སྟེ་བོད་ནང་གི་གནད་དོན་ཐོག་ཐུགས་སྣང་ཤུགས་ཆེ་ཙམ་གནང་དགོས་པའི་འབོད་སྐུལ་དང་འབྲེལ་གྲོས་ཚོགས་འཐུས་མི་དང་འབྲེལ་ཡོད་ཚོས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་སྟངས་དང་ལྷག་པར་དུ་བོད་མིའི་དམངས་གཙོའི་ལམ་ལུགས་ཀྱི་འགྲོ་སྟངས་སོགས་དངོས་སུ་གཟིགས་ཞིབ་སླད་བཞུགས་སྒར་རྡ་རམ་ས་ལར་ཕེབས་རྒྱུའི་དགའ་བསུ་ཡོད་ཅེས་ཞུས་གནང་འདུག། ད་རེས་ལྷོ་ཨེ་ཤི་ཡའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནང་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དང་རྒྱ་གར་གྱི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Sujeet Kumar། ཡང་ཤི་རི་ལང་ཀའི་གྲོས་ཚོགས་འཐུས་མི Doctor P Sudarshan། བལ་ཡུལ་གྱི་གྲོས་ཚོགས་འཐུས་མི Nagina Yadav དེ་ག་ནང་བཞིན་འབྲུག་ཡུལ་གྱི་གྲོས་ཚོགས་འཐུས་མི་ཚེ་རིང་མཚོ་མོ་ལགས་དང། Maldives གྱི་གྲོས་ཚོགས་འཐུས་མི་བཅས་ཀྱང་མཉམ་ཞུགས་གནང་འདུག།
ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བཀོད་འདུག་དེ་ཡང་ཕྱི་ཚེས་བརྒྱད་སྟེ་རེས་གཟའ་ལྷག་པའི་ཉིན་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་དང་མཛད་སྒོའི་ཐོག་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་སྐུ་མགྲོན་གཙོ་བོར་ཕེབས་བཅར་གྱིས་བོད་ཀྱི་རིག་གཞུང་གི་གལ་གནད་དང་ལྷག་དོན་དུ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ཐོག་མར་ཆོས་དོན་ལྷན་ཁང་གསར་འཛུགས་མཛད་པ་དང་དེ་བཞིན་བཙན་བྱོལ་ནང་འབྱོར་མ་ཐག་རིག་གཞུང་གི་ལྟེ་གནས་བོད་ཀྱི་ཟློས་གར་ཚོགས་པ་གསར་འཛུགས་མཛད་པ་སོགས་རིག་གཞུང་ཐོག་ལ་རྒྱལ་བའི་དགོངས་བཞེས་མཛད་ཚུལ་དང་བོད་ཀྱི་ཆོས་དང་རིག་གཞུང་དེ་བོད་ཀྱི་འཐབ་རྩོད་ཐོག་གལ་གནད་ཆེན་པོ་ཡིན་པ་སོགས་གསུང་བཤད་གནང་ཡོད་པའི་སྐོར་འཁོད་འདུག་སྤྱིར་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དེ་ཉིད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་བཀའ་དྲིན་བསྐྱངས་གནང་ཡོད་པ་དང་བསྟི་གནས་ཁང་དེ་ནི་གངས་ཅན་པའི་ལེགས་བྱང་གིས་བསྡུས་པའི་སྒྱུ་རྩལ་གྱི་རྣམ་གྲངས་ཁག་མྱུར་སྐྱོབ་གཅེས་གཉེར་གྱི་བསྟི་གནས་ཤིག་ཡིན་པ་དང་དེ་ལྟར་གཙོ་གཉེར་ཞུ་དགོས་པའི་རྒྱུ་མཚན། བོད་ཀྱི་རིག་གཞུང་ནི་བོད་མིའི་ངོ་བོར་མཚོན་པར་བྱེད་པའི་བོད་མི་རིགས་ཀྱི་ཐུན་མིན་བླ་སྲོག་དང་རྩ་དོན་འཐབ་རྩོད་བྱེད་པའི་དགོས་དམིགས་གལ་ཆེན་ཞིག་ཡིན་ཅིང། རིག་གཞུང་གཅེས་སྐྱོང་གི་ཞུ་སྒོ་ནི་ཚོགས་སྡེ་འདིའི་དགོས་དམིགས་གཙོ་བོ་ཡིན་པར་བཀོད་འདུག་གངས་ཅན་པའི་ཐུན་མོང་མ་ཡིན་པའི་རིག་གཞུང་གི་ཆེ་ཕྲ་རྣམས་ཕྱོགས་ཡོངས་ནས་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གྱིས་རྒྱལ་སྤྱིའི་རིག་གཞུང་དང་བཟོ་ཚོང་གི་སྡིངས་ཆའི་ཐོག་ཁྱབ་གདལ་བྱ་རྒྱུའི་དམིགས་འདུན་བཟུང་སྟེ ྋགོང་ས་མཆོག་གི་ཐུགས་རྗེའི་གྲིབ་བསིལ་འོག་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་འདི་ཉིད་གསར་འཛུགས་རྒྱ་སྐྱེད་ཀྱིས་འཛིན་སྐྱོང་ཞུ་མུས་ཡིན་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་བཀོད་འདུག། ཨ་མི་རི་ཀའི་དངུལ་རྩིས་དྲུང་ཆེ་མཆོག་དང་རྒྱ་ནག་གི་དཔལ་འབྱོར་བློན་ཆེན་རྣམ་གཉིས་མཇལ་འཕྲད་ཀྱིས་ཡུལ་གཉིས་ཀྱི་སྲིད་འཛིན་མཇལ་འཕྲད་མ་གནང་བའི་གོང་གི་གྲོས་འཆར་ཁག་ཅིག་ཐོག་བཀའ་མོལ་གནང་འཆར་ཡོད་འདུག་ཨེ་ཕི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ད་རེས་གཟའ་ཕུར་བུའི་ཉིན་ཨ་རིའི་དངུལ་རྩིས་དྲུང་ཆེ་ལྕམ་ཇཱེ་ནེད་ཡེ་ལེན་མཆོག་དང་རྒྱ་ནག་གི་དཔལ་འབྱོར་བློན་ཆེན་ལཱན་ཧྥོན་རྣམ་གཉིས་མཇལ་འཕྲད་གནང་གི་ཡོད་པ་དེ་ནི་བདུན་ཕྲག་རྗེས་མར་ཡུལ་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་མ་གནང་བའི་གོང་སྔོན་འགྲོའི་བཀའ་མོལ་གནང་རྒྱུའི་ཆེད་ཡིན་ལུགས་བཀོད་འདུག་ཨ་རི་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་བདུན་ཕྲག་རྗེས་མར་ཨ་རིའི་ནུབ་རྒྱུད་གྲོང་ཁྱེར San Francisco ནང་བསྐོང་ཚོགས་གནང་རྒྱུའི Asia Pacific Economic Cooperation འམ་ཨེ་ཤི་ཡ་གླིང་ཕྲན་གྱི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཞེས་པའི་ཚོགས་འདུའི་ཞོར་དུ་མཇལ་འཕྲད་གནང་འཆར་ཡོད་འདུག་འོན་ཀྱང་སྲིད་དོན་དབྱེ་ཞིབ་པ་ཚོས་དབུ་ཁྲིད་རྣམ་གཉིས་མཇལ་འཕྲད་སྐབས་དམིགས་བསལ་གྲུབ་འབྲས་སོན་པའི་གྲོས་མོལ་གང་ཡང་ཡོང་བཟོ་མེད་ཀྱང་མཇལ་འཕྲད་གནང་བ་ཙམ་གྱིས་བཟང་ཕྱོགས་ཀྱི་རྣམ་པ་ཞིག་མཚོན་ཐུབ་ཀྱི་རེད་ཅེས་དགོངས་ཚུལ་གསུང་གི་ཡོད་འདུག། དེ་ཡང་ཨེ་ཤི་ཡའི་འཐབ་ཇུས་དང་རྒྱལ་སྤྱིའི་ཉམས་ཞིབ་བསྟི་གནས་ཁང་ཞིག་གི་སྤྱི་ཁྱབ་འགན་འཛིན་གཞོན་པ་ནེ་ཀོ་ལཱ་སན་ཙི་ཡིས་ཨ་རིའི་ངོས་ནས་རྒྱ་ནག་མཉམ་ཚོང་འབྲེལ་གྱི་འགྲན་བསྡུར་གྱི་རྣམ་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང་ད་ལྟའི་ཚོགས་འདུ་འདི་ནི་མཉམ་འབྲེལ་གྱི་གནད་དོན་ཐོག་གྲོས་མོལ་གནང་རྒྱུ་ཡིན་པ་བཅས་ལ་བརྟེན་དེ་ཙམ་གྱི་རེ་བ་མེད་པ་རེད་ཅེས་དགོངས་ཚུལ་གསུངས་འདུག་ཡང་གོང་ཞུས་གནས་ཚུལ་ནང། རྒྱ་ནག་གི་སི་སི་ཏི་བྷི་ཞེས་པའི་གཞུང་འབྲེལ་གསར་འགྱུར་ལས་ཁང་ནང་གནས་ཚུལ་རྒྱང་བསྲིངས་བྱས་པའི་ནང་ཨ་མི་རི་ཀའི་ངོས་ནས་རྒྱ་ནག་གི་བཟོ་ཚོང་ལས་ཁང་མང་དག་ཞིག་གིས།

ཉི་ཧོང་གི་གྲོང་ཁྱེར་ཀྲོག་ཡོ་ནང་འཚོགས་པའི G7 ཞེས་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཕྱི་སྲིད་བློན་ཆེན་གྱི་ཚོགས་འདུ་དེའི་དམིགས་ཡུལ་ནི་ཨིས་རལ་དང་ཧེ་མཱས་བར་གྱི་རྩོད་རྙོག་ཁྲོད་མི་ཆོས་རིང་ལུགས་ཀྱི་མཚམས་འཇོག་སྟེ་གྷ་ཛ་གྲོང་ཁྱེར་གྱི་ཡུལ་མི་ཚོར་རྒྱལ་སྤྱིའི་རོགས་རམ་གྱི་མཐུན་རྐྱེན་སྦྱོར་སྤྲོད་བྱ་ཐབས་དང། བཙན་ཁྲིད་བྱས་པའི་མི་དམངས་རྣམས་གློད་གྲོལ་ཡོང་ཐབས་སྐོར་བཀའ་བསྡུར་གནང་འདུག G7ཞེས་པའི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཕྱི་སྲིད་བློན་ཆེན་ཚོས་ནན་སྐུལ་གནང་བའི་གནད་དོན་གཙོ་བོ་ནི་རྒྱ་ནག་གིས་ཡུཀ་རེན་གྱི་རྩོད་རྙོག་ཁྲོད་ཨུ་རུ་སུར་རོགས་སྐྱོར་མི་བྱེད་པ། ཐེ་ཝན་གྱི་མཚོ་འགག་ཏུ་ཞི་བདེ་དང་བརྟན་ལྷིང་རྒྱུན་འཁྱོངས་བྱེད་པ། ཧོང་ཀོང་ལ་རང་སྐྱོང་གནས་བབ་ཐོག་ལ་བསམ་གཞིགས་གནང་དགོས་པ་བཅས་ཡིན་འདུག་ཉི་འོང་དུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་ནས་རྒྱ་ནག་གིས་ཕྱིའི་རྒྱལ་ཁབ་ཀྱི་ཤུགས་རྐྱེན་ལ་ཁ་གཏད་གཅོག་རྒྱུའི་དམ་བཅའ་བཞག་པ་དང་ཆབས་ཅིག་ཐེ་ཝན་གྱི་ཐོག་ཁོང་ཚོའི་ཤུགས་རྐྱེན་འགོག་ཐབས་བྱེད་པར་ངོ་རྒོལ་ཤུགས་ཆེ་བྱས་འདུག་རྒྱ་ནག་གིས་ཐའེ་ཝན་རང་གི་མངའ་ཁོངས་ཀྱི་ཆ་ཤས་སུ་བརྩི་གི་ཡོད་ཀྱང་དམངས་གཙོའི་ལམ་ནས་འཛིན་སྐྱོང་བྱེད་བཞིན་པའི་ཐའེ་ཝན་གྱི་སྲིད་འཛིན་ཚ་དབྱིན་ཝེན་གྱིས་རང་དབང་དང་གུ་ཡངས་རྒྱུན་སྐྱོང་བྱ་རྒྱུ་དང་ལྷག་པར་དུ་ཞི་བདེ་རྒྱ་མཚོའི་ནང་རྒྱལ་སྤྱིའི་གྲུ་གཟིངས་རང་དབང་ཐོག་ནས་འགྲོ་འོང་བྱ་རྒྱུའི་གནས་བབ་རྒྱུན་གནས་དགོས་རྒྱུ་གལ་ཆེ་ཡིན་པ་གསུངས་འདུག་རྒྱ་ནག་གིས་ཐའེ་ཝན་དང་ཧོང་ཀོང་གི་གནས་བབ་ཐོག་ཕྱི་ནས་ཐེ་བྱུས་བྱེད་མི་ཆོག་པའི་བསྒྲགས་གཏམ་སྔ་རྗེས་སུ་སྤེལ་དང་སྤེལ་མུས་ཡིན་པ་དང་ནུབ་ཕྱོགས་རྒྱལ་ཁབ་ཚོས་ནུབ་ཕྱོགས་རྒྱལ་ཁབ་ཚོས་རྒྱ་ནག་ལ་ཧོང་ཀོང་གི་དམངས་གཙོའི་རྩ་འཛིན་དང་རང་དབང་རང་སྐྱོང་བཅས་སྲུང་སྐྱོབ་བྱེད་དགོས་པའི་འབོད་སྐུལ་ཡང་ཡང་ཞུས་ཡོད་པ་དང་ཁོང་ཚོས་ཉིས་སྟོང་ཉི་ཤུ་ལོར་རྒྱལ་ཁབ་ཀྱི་བདེ་འཇགས་སྐོར་གྱི་ཁྲིམས་ལུགས་ལག་བསྟར་བྱས་པ་ནས་བཟུང་ཧོང་ཀོང་གི་དམངས་གཙོའི་རྩ་འཛིན་དང་རང་དབང། རང་སྲིད་རང་སྐྱོང་བཅས་ཉམས་རྒུད་དུ་ཕྱིན་ཡོད་པའི་ངོས་འཛིན་གནང་གི་འདུག། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། མཱ་ཡ་མཱར་དམག་མིའི་སྲིད་གཞུང་གི་སྤྱི་ཁྱབ་ཀྱིས་གྱེན་ལངས་ཚོགས་པའི་ལས་འགུལ་རྣམས་ལ་ཉལ་ཐག་འཚོང་མཁན་གྱིས་མཐུན་འགྱུར་བྱས་པ་ཞིག་རེད་ཅེས་སྐྱོན་བརྗོད་བྱས་འདུག་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་ཉིན་ཤས་ནས་བཟུང་མ་ཡ་མར་གྱི་ས་ཁུལ་ཁག་ཅིག་ལ་གཞུང་ལ་གྱེན་ལངས་བྱེད་མཁན་གྱི་ཚོགས་པ་ཁག་དང་གདོང་གཏུག་གིས་ས་གནས་འགའ་ཤས་རྩིས་ལེན་ཐུབ་པ་བྱུང་བ་སོགས་ཀྱི་གནད་དོན་འོག་ད་ལྟའི་གཞུང་འཛིན་དང་ཕྱོགས་འགལ་གྱེན་ལངས་ཚོགས་པའི་བར་རྙོག་དྲ་ཆེ་རུ་འགྲོ་བཞིན་ཡོད་འདུག་ཁ་སང་གཟའ་ཕུར་བུའི་ཉིན་དམག་མིའི་གཞུང་འཛིན་པའི་དམག་སྤྱི་མཐོ་གྲས General Min Aung Hlaing ཡིས་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ལ་གཏམ་བཤད་སྤེལ་བའི་ནང་བྱང་ཕྱོགས Shan མངའ་ཁུལ་དུ་ཟིང་ཆ་འབྱུང་བཞིན་པ་དེ་ནི་ཉལ་ཐག་ཚོང་འགྲེམས་བྱས་པའི་ཡོང་ཁུངས་ནས་དབང་ཆའི་འཐབ་རྩོད་ཀྱི་གནད་དོན་ཞིག་རེད་ཅེས་གང་ལྟར་གྱེན་ལངས་ཚོགས་པ་ཚོས་ཚུར་རྒོལ་གྱིས་ས་ཆ་འགའ་ཤས་རྩིས་ལེན་ཐུབ་པ་དེ་དག་ནི་ཁྲིམས་འགལ་གྱི་བྱ་སྤྱོད་ཞིག་རེད་ཅེས་སྐྱོན་བརྗོད་བྱས་འདུག་འོན་ཀྱང་ཁོང་གིས་སྐྱོན་བརྗོད་བྱེད་ཡུལ་མཱ་ཡཱ་མཱར་རྒྱལ་ཡོངས་དམངས་གཙོ་མནའ་འབྲེལ་ཚོགས་པའི་ངོས་ནས་དམག་མིས་སྐྱོན་བརྗོད་དང་འབྲེལ་ཉེས་འཛུགས་བྱས་པ་དེ་ངོས་ལེན་རྩ་བ་ནས་མེད་ཅེས་ལན་བརྒྱབ་ཡོད་འདུག། སྤྱིར་བཏང་འདས་པའི་ལོ་གཉིས་ལྷག་ཙམ་གོང་ནས་མཱ་ཡཱ་མཱར་རམ་དེ་སྔ་འབར་མ་ཞེས་འབོད་པའི་རྒྱལ་ཁབ་དེའི་ནང་ལྕམ་ཨང་སན་སུའུ་སྐྱིད་གཙོས་སྣེ་ཁྲིད་པའི་དམངས་གཙོ་ཚོགས་པའི་གཞུང་འཛིན་བཞིན་པ་དེ་དག་དམག་མིའི་སྒྲིག་འཛུགས་ཀྱིས་མགོ་རྟིང་སློག་ནས་ད་ལྟའི་ཆར་མཱ་ཡཱ་མཱར་ནང་དམག་མིས་སྣེ་ཁྲིད་པའི་གཞུང་འཛིན་བཞིན་ཡོད་པ་དང་འདས་པའི་ལོ་གཉིས་ལྷག་ཙམ་ནང་མང་གཙོ་ཚོགས་པའི་འགོ་ཁྲིད་ལྕམ་ཨང་སན་སུའུ་སྐྱིད་གཙོས་ཆབ་སྲིད་མི་སྣ་མཐོ་གྲས་དང་གཞོན་སྐྱེས་དེ་བཞིན་ལས་འགུལ་སྤེལ་མཁན་མང་དག་ཞིག་བཙོན་འཇུག་བྱས་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་སྤེལ་བར་ལྟར་ན། སྤྱིར་བཏང་མཱ་ཡ་མཱའི་རྒྱལ་ཁབ་ཀྱི་ས་མཚམས་སུ། ལོ་ངོ་མང་པོའི་གོང་ནས་བཟུང་ཉལ་ཐག་འདེབས་ལས་བྱས་པ་དང་ཡང་ན་ཚོང་འགྲེམས་བྱས་པའི་གནས་ཚུལ་རྒྱ་ཆེན་པོ་ཞིག་ཡོད་འདུག་ལ་དེས་རྐྱེན་པས་མི་རིགས་ནང་ཁུལ་རྙོག་དྲ་ཡོང་གཞི་ཞིག་ཏུའང་གྱུར་ཡོད་ལུགས་བཀོད་འདུག། གསང་ཉུལ་བྱ་སྤྱོད་ཇེ་མང་དུ་སོང་བ་དང་བསྟུན་ཏེ་རྒྱ་ནག་གིས་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞིར་གསར་དུ་བཟོ་བཅོས་ཁ་སྣོན་བྱས་ཡོད་ཚུལ་བཀོད་འདུག་གསང་མྱུལ་གྱི་བྱ་སྤྱོད་ཉིན་རེ་བཞིན་ཇེ་མང་དུ་འགྲོ་བཞིན་པ་དང་བསྟུན་ཏེ་རྒྱ་ནག་གིས་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞིར་ལོ་བཅུ་གསུམ་གྱི་རིང་བཟོ་བཅོས་ཐེངས་གཉིས་པ་འདི་བརྒྱབ་ནས་དམར་ཤོག་གི་ཚོགས་པས་འབྲེལ་ཡོད་རྒྱལ་ཁབ་ཀྱི་གསང་བའི་ལས་དོན་ཐད་སྔར་ལས་སྟངས་འཛིན་བྱེད་ཤུགས་ཆེ་རུ་གཏོང་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱིས་སྤྱི་ཟླ་བཅུ་པའི་ཟླ་མཇུག་ཏུ་སྤེལ་བའི་ཁྲིམས་གཞི་གསར་བཅོས་འཆར་ཟིན་ནང་ད་ཡོད་རྒྱལ་ཁབ་གསང་བའི་ཁྲིམས་གཞི་གསུམ་ཆའི་གཉིས་ཀྱི་ནང་དོན་ཐད་འགྱུར་བ་གཏོང་སྲིད་པ་མ་ཟད་དོན་ཚན་བཅུ་གསར་དུ་ཁ་སྣོན་བྱེད་རྒྱུ་ཡིན་པ་འཁོད་འདུག་དེ་དག་ཁྲོད་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་ཁབ་ཀྱི་ལས་དོན་ལ་སྣེ་ཁྲིད་བྱེད་པ་རྒྱུན་སྐྱོང་བྱེད་རྒྱུ་ཞེས་པའི་ཚིག་ཁ་སྣོན་བྱས་ཏེ། དམར་ཤོག་དབུས་གསང་བའི་ལས་དོན་སྡེ་ཁག་གིས་རྒྱལ་ཁབ་ཀྱི་གསང་བའི་ལས་དོན་དང་འབྲེལ་ཡོད་རྣམ་གྲངས་ཐད་མཛུབ་སྟོན་དང་སྐུལ་འདེད་ཞིབ་འཇུག་དེ་བཞིན་སྲིད་ཇུས་གཏན་འབེབས་བྱ་རྒྱུ་ཡིན་པ་བཀོད་འདུག་དེ་བཞིན་རྒྱ་ནག་རྒྱལ་ཁབ་གསང་བའི་ལས་ཁུངས་ཀྱི་འགན་འཛིན་ལི་ཀྲའོ་ཙུང་ནས། ཁྲིམས་གཞི་དེའི་འཆར་ཟིན་ཚོགས་འདུའི་སྟེང་ཁྲིམས་གཞི་བཟོ་བཅོས་བྱེད་དོན་ནི་དེང་སྐབས་རྒྱལ་ཁབ་གསང་བའི་ལས་དོན་ཐད་གསར་དུ་གདོང་ལེན་བྱེད་པའི་གནས་སྟངས་ཆགས་ཡོད་པ་དང་མཉམ་དུ་ལོ་བཅུའི་རིང་གསང་བའི་ལས་དོན་གྱི་ཉམས་མྱོང་དེ་ཁྲིམས་ཡིག་ཏུ་འགྱུར་རྒྱུ་ཡིན་ཚུལ་བརྗོད་དེ། སྤྱི་ཟླ་བཅུ་པའི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ནས་ཚོགས་འདུ་འཚོགས་པའི་ནང་བཀོད་འདུག་ཡང་གནས་ཚུལ་ནང་དེང་སྐབས་གསང་མྱུལ་དང་གསང་མྱུལ་ལ་ངོ་རྒོལ་གྱི་ལས་དོན་དེ་སྔར་ལས་ཛ་དྲག་ཏུ་གྱུར་ཡོད་པར་བརྗོད་འདུག་གོང་ཞུས་རྒྱ་ནག་གི་འཆར་ཟིན་བསམ་འཆར་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གསུམ་ཉིན་མཇུག་སྒྲིལ་གྱི་ཡོད་པ་དང་རྒྱལ་ཁབ་གསང་བའི་ཁྲིམས་གཞི་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་ཐོག་མར་འདོན་སྤེལ་བྱས་པ་ནས་བཟུང་ཉིས་སྟོང་བཅུ་ལོར་བཟོ་བཅོས་ཐེངས་དང་པོ་དེ་བརྒྱབ་པ་དང་ད་ཐེངས་དེ་ཐེངས་གཉིས་པ་ཡིན་འདུག།
རྒྱ་གར་གྱི་ཚན་རིག་པ་ཚོས་ལྡི་ལིའི་མཁའ་རླུང་འབག་བཙོག་རྣམས་གཙང་སེལ་ཡོང་ཐབས་སུ་བཅོས་མའི་སྤྲིན་པ་འདེབས་ལས་བྱེད་འཆར་ཡོད་འདུག་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལོ་ལྟར་དགུན་ཁའི་རིང་གནམ་གཤིས་གྲང་ངར་ཧ་ཅང་ཆེ་བ་དང་མཁའ་རླུང་འབག་བཙོག་གིས་རྐྱེན་པས་དུ་ཞག་གི་དཀའ་ངལ་ཤིན་ཏུ་འཕྲད་ཀྱི་ཡོད་པར་བརྟེན་ལྡི་ལིའི་ས་གནས་སྲིད་གཞུང་གི་འབྲེལ་ཡོད་དང་ཚན་རིག་པ་ཚོས་ཟླ་བ་འདིའི་ཚེས་ཉི་ཤུ་ཙམ་ལ་ཆར་པ་ཤུགས་ཆེ་ཞིག་འབབ་ཐུབ་ཐབས་སུ་དམིགས་ནས་བཅོས་མའི་ཐོག་ནས་སྤྲིན་པ་འདེབས་ལས་བྱེད་རྒྱུའི་འཆར་གཞི་ཡོད་འདུག་པ་དེ་ནི་ཐེངས་དང་པོ་ཚོད་ལྟ་བྱེད་ཀྱི་ཡོད་པ་ཞིག་ཡིན་འདུག་བཅོས་མའི་སྤྲིན་པ་བཟོ་རྒྱུའི་ཚྭའི་རིགས་གཅིག་མཉམ་བསྲེས་བྱེད་དགོས་ཀྱི་ཡོད་པ་རེད་དེའི་འགྲོ་གྲོན་རོབ་རྩིས་བྱས་ན་ཧིན་སྒོར་ས་ཡ་བཅུ་དང་ཨ་མི་རི་ཀའི་ཌོ་ལར་ཆིག་འབུམ་ཉིས་ཁྲི་གནས་ཀྱི་ཡོད་ལུགས་བཀོད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན་གྲོང་ཁྱེར་ཀཱན་པུར་གྱི Indian Institute of Technology། ཞེས་པའི་འཕྲུལ་རིག་སློབ་གཉེར་བསྟི་གནས་ཁང་གི་ཚན་རིག་པ་སྐུ་ཞབས Maninder Agarwal ཡིས་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུའི་གཡས་གཡོན་ལ་འཆར་གཞི་འདི་བརྒྱུད་ནས་ཆར་པ་ཤུགས་ཆེ་བརྒྱབ་རྒྱུའི་ཚོད་དཔག་དང་རེ་བ་བྱེད་ཀྱི་ཡོད། ཡིན་ནའང་འཆར་གཞི་དེའི་འོག་ལྡི་ལི་ཆ་ཚང་ཁྱབ་ཐུབ་ཀྱི་རེད་བསམ་གྱི་མི་འདུག་ཀྱང་གང་འཚམ་ཞིག་ལ་ཕན་ཐོགས་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་འདུག། སྤྱི་བཏང་ལྡི་ལི་ནང་ལོ་ལྟར་མཁའ་རླུང་འབག་བཙོག་གི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་རྒྱུ་རྐྱེན་ནི་རྒྱལ་སའི་ནང་མོ་ཏྲ་འགྲུལ་བཞུད་བྱེད་མཁན་ཚད་ལས་བརྒལ་བ་ཡོད་པ་དང་བཟོ་གྲྭ་ཁག་ནས་ཐོན་པའི་དུ་ཞག། ཡང་ཁྱིམ་མཚེས་པན་ཇཱབ་དང་ཧར་ཡ་ན་སོགས་ནས་ས་ཞིང་འདེབས་ལས་ཟིན་པའི་རོ་ཏོ་མེར་སྲེག་བཏང་བའི་དུ་ཞག་སོགས་ལས་ཡིན་པ་བཅས་ལ་བརྟེན་ཡིན་དུས་གལ་སྲིད་ཆར་པ་ཤུགས་ཆེན་པོ་ཞིག་མ་བརྒྱབ་པ་ཡིན་ན་མཁའ་རླུང་གི་དཀའ་ངལ་ཤིན་ཏུ་འཕྲད་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་འདུག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། ཨ་མི་རི་ཀའི་ཨེམ་རི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་བདུན་ཕྲག་སྐབས་དཀྱིལ་འཁོར་བཞེངས་པ་དང་འབྲེལ་ཡོད་ཀྱི་ལས་གཞི་ཁག་ངོ་སྤྲོད་བོད་ཀྱི་གནས་སྟངས་མཚོན་པའི་འགྲེམས་སྟོན་སོགས་བྱེད་སྒོ་ཁག་གཉེར་ཡོད་པའི་སྐོར་ཞིབ་ཕྲའི་གནས་ཚུལ། ས་གནས་ནས། སྒྲོལ་དཀར་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་གནང་གི་རེད། ལོ་ལྟར་ཨ་རིའི་ཨེམ་རིའི་གཙུག་ལག་སློབ་གྲྭར་གཉེར་པའི་བོད་ཀྱི་བདུན་ཕྲག་ཅེས་པ་འདི་ཟླ་བ་བཅུ་གཅིག་པའི་ཚེས་དྲུག་ཉིན་དབུ་འཛུགས་གནང་ཡོད་པ་དང། འདི་ལོའི་བོད་ཀྱི་བདུན་ཕྲག་འདིའི་བརྗོད་གཞི་ནི། སྙིང་རྗེ་བྱ་སྤྱོད་ཐོག་ལག་ལེན་བསྟར་པ་ཞེས་པའི་ཐོག་ནས་བྱེད་སྒོ་སྣ་མང་ཞིག་གཉེར་ནས་ཡོད་འདུག་བོད་ཀྱི་བདུན་ཕྲག་ཅེས་པ་འདི་ཕྱི་ལོ་ཉིས་སྟོང་གཅིག་ལོ་ནས་དབུ་འཛུགས་ཞུས་ཏེ། ད་ཆ། ཨེམ་རིའི་གཙུག་ལག་སློབ་གྲྭའི་ནང་གི་སྲོལ་རྒྱུན་བྱེད་སྒོའི་གྲས་ཤིག་ཆགས་ཡོད་ཅིང། སློབ་གྲྭའི་ནང་གི་དགེ་སློབ་ཚོས་དོ་སྣང་གིས་མཉམ་ཞུགས་གནང་མཁན་མང་པོ་ཡོད་པ་དང། འདི་ལོའི་བོད་ཀྱི་བདུན་ཕྲག་འདི་དམིགས་བསལ་ནང་དོན་རྒྱས་པ་ཡོད་པའི་སྐོར་ལ། ཨེམ་རི་དང་བོད་ཀྱི་ཚན་རིག་ལས་གཞིའི་འགན་འཛིན་འབུམ་རམས་པ་ཚེ་བརྟན་སྒྲོལ་དཀར་ལགས་ནས་ངོ་སྤྲོད་གནང་བྱུང། ཨ་ནི་ད་རིང་ཡིན་ན་དམིགས་བསལ་དེ་ང་ཚོར་ལོ་ཉི་ཤུ་རྩ་ལྔ་འཁོར་བའི་གི་ཅིག་གི་དེ་འབྲེལ་བ་དེ་དེ་སྲུང་བརྩི་ཞུ་བ་དེ་བྱས་དེ་མཉམ་དུ་ལ་ཨ་ནི། ད་ལྟ་བོད་ཀྱི་བདུན་ཕྲག་ཡིན་ན་ནམ་རྒྱུན་ནི་ང་ཚོ་བོད་པའི་གི་རིག་གཞུང་ད་ག་ནང་བཞིན་བོད་པའི་གི་ཅིག་གི་ང་རང་ཚོ་ནང་ཆོས་གི་ལྟ་བ་དེ་འདྲའི་སྒང་ལ་ཅིག་མཁས་པ་དེ་འདྲ་གདན་འདྲེན་ཞུ་ཡས་ཨ་མཉམ་དུ་ལ་ང་རང་ཚོའི་གི་སྒྲིག་འཛུགས་གི་ཅིག་མི་སྣ་ཆེ་བ་དེ་འདྲ་ཏོག་ཙམ་གདན་འདྲེན་ཞུས་བྱས་ནས་ནི་བོད་པའི་གི་གནས་སྟངས་ཡིན་ན་རེད་བོད་པའི་གི་ཆབ་སྲིད་གི་དེ་འདྲའི་སྒང་ལ་ལོ་རྒྱུས

དཀྱིལ་འཁོར་མི་འདྲ་བ་ཁག་ཅིག་བཞེངས་གནང་མྱོང་ཡོད་པ་དང། འདི་ལོ་ད་དུང་ཆོས་འབྲེལ་དང་སྒོམ་བརྒྱབ་པ། ནང་ཆོས་དང་འབྲེལ་བའི་ཐོག་དྲི་བ་དྲིས་ལན་སོགས་གནང་ཡོད་པ་མུ་མཐུད་ངོ་སྤྲོད་གནང་བྱུང།
དེ་ནས་ད་ལྟ་དེ་དམིགས་བསལ་གྱིས་ད་ལྟ་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་སྟོན་དེ་ལ་དཀྱིལ་འཁོར་མཇལ་མཁན་མི་མང་པོ་ཞེ་པོ་སླེབས་ཀྱི་འདུག་དེ་ནས་བོད་ཀྱི་འགྲེམས་སྟོན་ཁང་བཅས་ཉི་མ་ཆག་ཆག་མི་མང་དུ་མང་དུ་འགྲོ་གི་འདུག་དམིགས་བསལ་གྱིས་ད་ལྟ་དེ་ལ་དེ་ནས་གྲྭ་ཚང་གི་མཁན་རིན་པོ་ཆེ་ཡང་ཕེབས་ཡོད་རེད་འདི་ནི་འདི་དེ་ཆོས་བཤད་ཡ་དང་དྲི་བ་དྲིས་ལན་བྱེད་ཡ་དེ་མང་ཙམ་བྱུང་སོང། འདི་ལོ་ནི། ཨེམ་རི་གཙུག་ལག་སློབ་གཉེར་ཁང་གི། སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་འདི། དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པར་བརྟེན། བོད་ཀྱི་བདུན་ཕྲག་གི་ནང་དོན་རྒྱས་པ་ཡོད་པ། འབུམ་རམས་པ་ཚེ་བརྟན་སྒྲོལ་དཀར་ལགས་ནས་གསུངས་པར། དགོང་དག་གཟའ་ཟླ་བ་མིག་དམར་ལྷག་པ་ཕུར་བུ་ཏོག་ཙམ་བང་སྒྲིག་བྱས་ནས་ང་ཚོ་དགོང་དག་རྟག་པ་རེ་བཞིན་ཅིག་ལས་བྱ་རེ་རེའི་སྒང་ལ་ད་ལྟ་ཕྱག་ལས་གནང་དུས་སྒང་ལ་ད་ལྟ་རྒྱ་ཆེ་ཆུང་ག་འདྲའི་ཆགས་ཡོད་མེད་ཞིབ་འཇུག་ཡིན་ན་ཞིབ་འཇུག་ནས་གསར་པ་ག་རེའི་གྲུབ་འབྲས་ཐོན་ཡོད་མེད་དེ་འདྲའི་གི་ཏོག་ཙམ་བཀའ་མོལ་གནང་ཡ་བགྲོ་གླེང་གནང་ཡ་ཏོག་ཙམ་གྲ་སྒྲིག་ཞུས་ཡོད་རེད།
ད་རེས་བོད་ཀྱི་བདུན་ཕྲག་གི་བྱེད་སྒོ་ཁག་ནང། ཆོས་ཕྱོགས་དང་རིག་གཞུང་ཞིབ་འཇུག་གི་ནང་དོན་ཙམ་མ་ཡིན་པར། ད་དུང་བོད་ཀྱི་ཐང་གའི་རི་མོའི་སྒྱུ་རྩལ་གྱི་ཆེད་ལས་མི་སྣ་གདན་ཞུས་ཀྱིས་ངོ་སྤྲོད་ཞིབ་ཕྲ་གནང་ཡོད་ལ། བོད་ཀྱི་ལོ་རྒྱུས་ཀྱི་གནས་སྟངས་ནས་ད་ལྟའི་གནས་སྟངས་བར་གྱི་འགྲེམས་སྟོན་ཞིག་ཀྱང་གཉེར་གནང་ཡོད་འདུག། ད་གཞན་དག་གི་ཆེད་གཅིག་ལ་ང་ཚོ་ད་རིང་འདྲ་བཞིན་པ་ཡིན་ན། རང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་ད་ལྟ་བོད་པའི Tibet Museum། ཁོ་རང་ཚོ་གི་འགྲེམས་སྟོན་དེ་དེ་ང་ཚོ་དེ་འདུག་ཟིན་ནས། འགྲེམས་སྟོན་དེ་ལ་བལྟས་ན་ཡོད་རེད་རྒྱབ་ལོགས་འདི་ག་ལ་སྐྱབས་མགོན་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་བཞི་གང་ལ་དེ་ག་ནང་བཞིན་བོད་པའི་གི་ལོ་རྒྱུས་ཨ་ནི་མ་གི་ཅིག་བོད་ནང་ལོ་ག་འདྲའི་ག་འདྲའི་བྱུང་ཡོད་མེད་རོ་འདི་ཚོ་ཚང་མ་ལོ་དེ་ཅིག་བྱས་ཡོད་བཞུགས་རོ་ཨ་ནི་མི་མང་ཚོ་དེ་ཕེབས་དུས་ག་ལ་ང་རང་ཚོ་སློབ་ཕྲུག་ཡིན་ནའི་རེད་ཁ་ཤས་འཛིན་གྲྭ་དེ་འདྲའི་གང་ཚ་དུ་ཕྱིན་བས་དེ་འདྲའི་ཡོང་གི་ཡོད་ཟེར་གང་ཚོ་ནི་ད་གསར་པ་ཤེས་ངེས་བྱེད་དུ་ར་བྱས་ཙང་ཚང་མ་ལོ་ཡག་པོ་འགྲོ་གི་འདུག་དྲན་གི་འདུག།
དེ་མིན་བོད་ཀྱི་བདུན་ཕྲག་གི་བྱེད་སྒོ་གཉེར་ཡུལ་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྗགས་རྩོམ་གནང་པའི་ཕྱག་དེབ་དབྱིན་ཡིག་ཐོག་དཔར་སྐྲུན་ཞུས་པ་ཁག་ཅིག་དང། བོད་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་མཆོད་ཆས་དང་དངོས་ཟོག་ཁག་འགྲེམས་ཚོང་གནང་བཞིན་འདུག་ལ། སཱིའི་ཤེས་ཡོན་སློབ་གསོ་དང་ཚན་རིག་གི་སློབ་དེབ་བོད་བསྒྱུར་ཞུས་པ་ཁག་ངོ་སྤྲོད་གནང་བཞིན་འདུག་གོང་ཞུས་ཀྱི་གནས་ཚུལ་ཁག། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་སྒྲོལ་དཀར་གྱིས་ཕྱོགས་བསྡུས་ཞུས་པ་ཡིན། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལ་འཛིན་བཟུང་བཙན་ཁྲིད་བྱས་ཡོད་པའི་སྐོར་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་དུ་གསན་གནང་གི་རེད། ཉེ་སྔོན་ཕྱི་ཟླ་བཅུ་པའི་ཟླ་མཇུག་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་ཆ་བགོས་བྱས་པའི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་པ་དང་དེ་སྔ་བཙན་བྱོལ་ནང་ཕེབས་ཏེ་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་སློབ་གཉེར་གནང་མྱོང་མཁན་དཀོན་མཆོག་གྲགས་པ་ལ་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་གར་སོང་གར་ཁྲིད་ཀྱི་ཞིབ་ཕྲའི་གནས་སྟངས་གསལ་ཁ་མེད་པར་ལྷག་ཡོད་པ་དང། དེ་སྔ་བཙན་བྱོལ་དུ་ཕེབས་མྱོང་བས་རྒྱ་ནག་གཞུང་འབྲེལ་གྱིས་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དེ་སྔ་ནས་བཀག་ཉར་དང་དྲི་རྩད་བྱེད་མྱོང་ཡོད་པ་དང། ཐེངས་འདིའི་འཛིན་བཟུང་བྱེད་དོན་གཙོ་བོ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་རྐྱེན་གྱིས་ཡིན་པ། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཕ་ཡུལ་གྱི་ཡུལ་མི་སོགས་ཀྱི་བདེ་འཇགས་ཆེད་མིང་བརྗོད་འདོད་མེད་པའི་གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། དེ་སྔ་ནས་རྒྱ་ནག་གཞུང་གིས་ཁོང་ལ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དྲི་རྩད་བཀག་ཉར་དང་སུན་གཙེར་གྱི་གནས་སྟངས་བྱུང་མྱོང་ཡོད་པ་རེད་ལ་ཉེ་སྔོན་ཁོང་འཛིན་བཟུང་མ་བྱས་པའི་སྔོན་དེར་བཀའ་ཉེས་འཕྲད་ཡོང་གི་ཡོད་པའི་གནས་ཚུལ་ཅུང་ཙམ་ཤེས་རྟོགས་བྱུང་བ་ལས་ད་ལྟའི་ཆར་ཁོང་འཛིན་བཟུང་བྱེད་མཁན་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཡིན་དང་གསང་བའི་མི་སྣ་ཡིན་པ་ཤེས་རྟོགས་མེད་པ་དང་གཞན་ཡང་ས་གནས་གང་ཞིག་ཏུ་འཁྲིད་ཡོད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་སྐོར་བརྗོད་བྱུང། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་མཐར་ཕྱིན་རྗེས་ལོ་ལྔ་ཙམ་རིང་ཀིརྟི་བྱེས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང་རྗེས་སུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ་དབུས་པ་ཡུལ་ཚོའི་བཀྲ་ཤིས་དགོན་པར་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི་ནམ་རྒྱུན་ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས་ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང་རྒྱ་ནག་གི་སྒྲིག་ཁྲིམས་དང་འགལ་མཁན་རིགས་མིན་པ་དང། ས་གནས་མང་ཚོགས་ནས་ཁོང་ནི་དད་གུས་བྱ་ཡུལ་གྱི་དགེ་འདུན་པ་ཞིག་ཡིན་སྐོར་བརྗོད་བྱུང། སྤྱིར་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་ཉེས་མིང་འོག་བོད་མི་མང་དག་ཅིག་འཛིན་བཟུང་བྱེད་བཞིན་ཡོད་པ་དང། འདི་ལོའི་ཕྱི་ཟླ་གསུམ་པའི་ནང་གཞིས་ཀ་རྩེ་ནས་ཡིན་པའི་གཡང་མཚོ་ལགས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་གཡོགས་ནས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་བྱུང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཝང་ཅུན་ཀྲེན་བལ་ཡུལ་དུ་ཕྱིན་པ་དེས་བལ་ཡུལ་ནང་དུ་བོད་དོན་ལས་འགུལ་སྤེལ་རྒྱུར་དམ་དྲག་ཇེ་ཆེར་འགྲོ་ཉེན་ཡོད་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་པའི་སྐོར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨ་མི་རི་ཀས་ཉེས་ཆད་བཅད་པའི་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེན་ཕྱི་ཟླ་བཅུ་གཅིག་ཚེས་བརྒྱད་ཉིན་བོད་དང་ས་འབྲེལ་ཆགས་པའི་བལ་ཡུལ་དུ་ཕེབས་འབྱོར་ཟིན་ཡོད་པ་དང། འདི་ཚེས་དགུ་རེས་གཟའ་ཕུར་བུའི་ཉིན་གྱི་སྔ་དྲོ་བལ་ཡུལ་གྱི་སྲིད་བློན Pushpa Kamal ལགས་དང་ཐུག་འཕྲད་གནང་སྟེ། བོད་དང་བལ་ཡུལ་བར་གྱི་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ། རྒྱ་ནག་གིས་བལ་ཡུལ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་བྱས་ཡོད་པ་མ་ཟད་ཕྱོགས་གཉིས་ཀྱི་བར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུ་སོགས་ཀྱི་སྐོར་གོ་བསྡུར་བྱས་ཡོད་ཚུལ་བརྗོད་འདུག། དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི ORF ཉམས་ཞིབ་ལྟེ་གནས་ཁང་གི་བལ་ཡུལ་ཚུད་པའི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་བར་གྱི་འབྲེལ་ལམ་ཐོག་ཉམས་ཞིབ་པ Shivam Shekhawat ལགས་ཀྱིས། ཝང་ཅུན་ཀྲེན་བལ་ཡུལ་སླེབས་པ་འདི་ནི་ཕྱོགས་གཉིས་ཀྱི་འབྲེལ་ལམ་བཟང་དུ་གཏོང་རྒྱུར་དམིགས་ཡོད་པ་བརྗོད་ཀྱི་ཡོད་ནའང། འདི་ནི་གཙོ་བོ་རྒྱ་ནག་གི་ཁེ་ཕན་ལ་དམིགས་པ་ཞིག་ཡིན་ཞིང། ཇི་ཙམ་གྱིས་བལ་ཡུལ་ཕྱོགས་ནས་རྒྱ་ནག་ལ་འབྲེལ་ལམ་བཙུགས་པ་དེ་ཡིས་བལ་ཡུལ་གྱིས་རྒྱ་ནག་ལ་མ་བརྟེན་ཐབས་མེད་དུ་འགྱུར་ངེས་ཡིན་པ་མ་ཟད་བལ་ཡུལ་གྱིས་རྒྱ་ནག་གཅིག་གི་སྲིད་བྱུས་ལ་བརྩི་འཇོག་དང་རྒྱབ་སྐྱོར་གྱི་རྣམ་པ་ཇེ་ཆེར་ཕྱིན་ཏེ་མ་འོངས་པར་བལ་ཡུལ་ནང་དུ་བོད་དོན་དང་འབྲེལ་བའི་ལས་འགུལ་སྤེལ་རྒྱུར་དམ་དྲག་ཇེ་ཆེར་འགྲོ་ཉེན་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཝང་ཅུན་ཀྲེན་ནི་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་མགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་བཞག་བྱས་ཡོད། ད་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་མུས་ཡིན་པ་མ་ཟད། ཨ་རིའི་རང་དབང་ཁང་པ་ཡིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་དེ་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་པའི་གནས་ཚུལ་ཡང་བྱུང་ཡོད། ད་སྐབས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོ་ཙམ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་ཐད་དམ་བསྒྲགས་བྱེད་མུས་ཡིན་པ་མ་ཟད་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱེད་མུས་ཡིན་པ་རེད། ཡང་རྒྱལ་ས་ལྡི་ལིར་རྟེན་གཞས་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཨ་པ་ལྷ་མོ་ལགས་ཀྱིས། བལ་ཡུལ་ནི་རྒྱ་ནག་ལ་ས་ཁམས་ཆབ་སྲིད་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པ་མ་ཟད་ལྷོ་ཨེ་ཤི་ཡའི་ས་ཁུལ་དུ་བལ་ཡུལ་ནི་གལ་ཆེན་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པས་རྒྱུན་དུ་རྒྱ་ནག་གིས་ཆེས་མཐོའི་དཔོན་རིགས་བལ་ཡུལ་དུ་བཏང་བ་འདི་ནི་ཨ་རི་གཙོས་པའི་རྒྱལ་ཁབ་གཞན་གྱི་ཡུལ་དེའི་ནང་ཤུགས་རྐྱེན་འགོག་ཐབས་ཀྱི་ཐབས་ཇུས་ཤིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་ལ་ཞེད་སྣང་ག་རེ་ཡོད་ལབ་ན་ཨ་ནི་བལ་ཡུལ་དེ་ཨ་ནི་བེད་སྤྱོད་བྱས་བྱས་ད་ཅིག་རྒྱལ་ཁབ་གཞན་པ་དང་མི་རིགས་གཞན་པ་ཡིས་བེད་སྤྱོད་བཏང་བྱས་ཨ་ནི་རྒྱ་ནག་ལ་ཅིག་ངོ་ལོག་འགྲོ་དང་རྒྱ་ནག་ཅིག་ཨ་ནི Regime Change ལོག་ར་ད་དེ་འདྲའི་ཐོག་ནས་ཨ་ནི་བསྒྱུར་བཅོས་བཏང་བྱས་ཏོ་ཁོང་ཚོ་གི།

ཚེ་རིང་ཆོས་སྐྱིད་ལགས་སུ་རྒྱ་གར་མེང་ལོར་ཡ་ནི་པོ་ཡི་སྨན་ཞབས་མཐོ་སློབ་ཁང་ནས་སྨན་ཞབས་པའི་ཉེ་བའི་ཚན་རིག་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་རྒྱུགས་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལགས་མེང་ལོར་ཡ་ནི་པོ་ཡི་སྨན་ཞབས་མཐོ་སློབ་ཁང་ནས་སྨན་ཞབས་པའི་ཉེ་བའི་ཚན་རིག་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་པ་རེད་འདུག་ཟླ་བ་འདིའི་ཕྱི་ཚེས་བཞི་ཉིན་རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་ནང་ཡོད་པའི་ཡ་ནི་པོའི་སྨན་ཞབས་མཐོ་སློབ་ཁང་གི་བསླབ་པ་མཐར་ཕྱིན་པའི་དགའ་སྟོན་རྟེན་འབྲེལ་མཛད་སྒོ་ཚོགས་ཤིང། མཛད་སྒོའི་ཐོག་མཐོ་སློབ་ཁང་དེའི་ནང་སློབ་གཉེར་གནང་བཞིན་པའི་ལ་དྭགས་བསོད་ནམས་གླིང་ནས་ཡིན་པ་བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལགས་སུ་སྨན་ཞབས་པའི་ཉེ་བའི་ཚན་རིག་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་སྐབས་རྒྱ་གར་ལྷོ་ཕྱོགས་སློབ་མ་སུམ་ཅུ་ཡོད་པའི་ཁྲོད་ནས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་གནང་འདུག་ཅིང་སྐབས་དེར་ཁོ་མོས་དེ་ལྟ་བུ་རྟགས་མ་རག་རྒྱུའི་རེ་བ་བྱས་མེད་ཀྱང། གསེར་གྱི་རྟགས་མ་རག་སྐབས་སོ་སོའི་དཀའ་ལས་བརྒྱབ་པའི་གྲུབ་འབྲས་ཐོན་པ་ཞིག་ལ་ངོས་འཛིན་གྱིས་དགའ་ཚོར་བྱུང་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། ཨ་ནེ་དེ་དུས་ཙམ་པ་ལ་དངོས་གནས་ད་རག་གི་རེད་དོ་འདི་ས་མ་ཟ་རག་དུས་ཙམ་པ་ལ་ད་སོ་སོ་ཡི་ནམ་རྒྱུན་ད་དཀའ་ལས་བརྒྱབ་རྒྱུ་དེ་ལ་འབྲས་བུ་དང་སྨིན་རྒྱུ་དང་ཅིག་གི་ཚོར་བ་དང་ཆེ་ལེ་ས་ཞིམ་པ་མིག་སེར་བ་ད།

ཨེ་འདི་རང་ངའི་བསམ་ཡུལ་ཡིན་ངོ། ཁོ་མོས་རྒྱུན་གཏན་ནས་དགེ་རྒན་གྱི་སློབ་ཁྲིད་གནང་སྐབས་ཡག་པོ་ཉན་ཏེ་ཤེས་ཐབས་སུ་འབད་བརྩོན་བྱས་ཤིང།
ཀློག་དེབ་གང་མང་ཀློག་པ་མ་ཟད་འཛིན་གྲྭ་ཆད་མེད་ཀྱིས་སྨན་ཞབས་པའི་གནད་དོན་སྐོར་ཉན་ཤེས་ཡག་པོ་བྱས་པ་ཞིག་བྱུང་སྐབས་ལག་ལེན་སྐབས་སུའང་དཀའ་ངལ་མེད་པ་མ་ཟད་ད་དུང་ཡིག་ཚད་སྐབས་སུའང་ལས་སླ་པོ་འབྱུང་གི་ཡོད་པའི་འགྲེལ་བརྗོད་གནང་བྱུང། ངས་འཛིན་གྲྭ་ནང་ལ་ང་ག་ཚོད་ཅིག་ད་ཉན་ཐུབ་པ་ཅིག་ངས་ག་ཚོད་ཀྱིས་སྒོ་ཕྱེ་བ་བཅས་རྒན་ལགས་རང་ནས་ཤེས་ཐབས་བྱས་ཡོད་ར། ཅི་ཞིག་ང་ཀློག་དེབ་ཀློག་པའི་འགྲོ་འོང་དེ་གོ་ཡོད་ར་ཨ་ནེ། འཛིན་གྲྭ་ནང་ནས་དེ་ཡག་པོ་ངས་ཨ་ནི་བྱས་པ་སོ་སོའི་ཀློག་ཚོད་ཙམ་པ་ཡིན་སྟབས་སྐོར་འཚེབ་དེ་ཚོ་ཡག་པོ་གོ་ཚེ་ཨ་ནི་འགྲོ་གི་བྱེད་ཚོད་ཙམ་པ་ལ་ཡིག་རྩལ་སྐབས་ལ་ཞེའུ་དཀའ་ལས་དོ་ཁྲིད་ཀྱི་མི་འདུག་ཨ་ནི་གཉིས་ཀ་ལ་ཨེ་རེད་འདི་ཚོ་ལ་ཡང་ཨ་ནི་ཐུགས་རིག་ག་ཅིག་ཏིས་ནོར་ལས་བྱས། སོ་སོ་ལ་ཡག་པོ་རེ་བསྒྲགས་ཡོད་ན་ཨ་ནི་ང་ཚོ་ཀིན་ནི་ཀ་ལ་བཀྲེག་ཏིས་བྱས་པ་དུས་དུས་ཙམ་པ་ཡིན་སྟབས། Theory དེ་བེད་སྤྱོད་གཏང་དུས་ཆེ་ཡིག་ཚད་དེ་དུས་སོ་སོ་ད་དྲན་པ་ལ་དེའུ་སོ་སོ་ཡོན་ཏན་ངག་བཙུགས་བྱས་ནས་སྦྱང་བ་མེད་པ་བྱས་སོ་སོ Theory ནས་སྦྱངས་ཡོད་དེ Practical བྱེད་དུས་དྲན་པ་དེ་ད་ལས་སླ་པོ་ཆགས་ནས་ད་ཡིག་ཚད་ཡང་ལས་སླ་པོ་རེ་ཆགས་ཡོད་འདུག་ད།
ད་དུང་ཚེ་རིང་ཆོས་སྐྱིད་ལགས་ཀྱིས་བརྗོད་ཡག་ལ་སྨན་ཞབས་པའི་ལས་ཀ་རག་རྒྱུ་ལས་སླ་པོ་ཡོད་པ་མ་ཟད། ཕྱི་རྒྱལ་ཁག་ཏུ་སྨན་ཞབས་པའི་ལས་ཀའི་གོ་སྐབས་རག་རྒྱུ། སྟབས་བདེ་པོ་ཡོད་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་ཁོང་སྨན་ཞབས་པའི་སློབ་སྦྱོང་བྱ་རྒྱུ་དགའ་མོས་བྱུང་ཞིང་སྤྱིར་བཏང་ཁོ་མོ་ཆུང་དུས་ནས་སློབ་སྦྱོང་ལ་དོ་དབྱིངས་ཡོད་མཁན་ཞིག་དང། ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་མཁན་གྲས་ཤིག་ཡིན་པའི་འགྲེལ་བརྗོད་གནང་བྱུང། ཆུང་དུས་ནས་ཏིས་སྙན་པ་རུ་གླིང་གི་རེད་ཨ་ནི་བཅུ་གཅིག་བཅུ་གཉིས་དེ་ཚོ་ལ་ཡང Merit དུ་བཞག་མྱོང་ཡོད། གཞན་ཡང་ད་ལོ་ཡེ་ནི་པོ་ཡ་སྨན་ཞབས་མཐོ་སློབ་ཁང་གི་ཉེ་བའི་གཙུག་ལག་རབ་འབྱམས་པ་ལོ་རིམ་གསུམ་གའི་ནང་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་མཁན་ཚང་མ་བོད་རིགས་ཡིན་པའི་ཁོངས་ནས་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་ནས་ཡིན་པ་བུ་མོ་མཚོ་སྐྱིད་ལགས་ཉེ་བའི་གཙུག་ལག་རབ་འབྱམས་པ་ལོ་རིམ་དང་པོའི་ནང་གྲུབ་འབྲས་རྩེ་ཕུད་སོན་པ་དང་འབྲུག་ནས་ཡིན་པ་བུ་མོ་བསྟན་འཛིན་ནོར་འཛོམས་ལགས། ཉེ་བའི་གཙུག་ལག་རབ་འབྱམས་པ་ལོ་རིམ་གཉིས་པའི་ནང་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་ཞིང་ལྡེ་ར་ལྡུན་དོན་གྲུབ་གླིང་ནས་ཡིན་པ། བུ་མོ་ཆོས་དབྱངས་ལགས་ཉེ་བའི་གཙུག་ལག་རབ་འབྱམས་པ་ལོ་རིམ་གསུམ་པའི་ནང་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་ཡོད་པ་རེད་འདུག་སྤྱིར་བཏང་ཡེ་ནི་པོ་ཡ་སྨན་ཞབས་མཐོ་སློབ་ཁང་གི་ནང་རྒྱལ་ཁབ་འདྲ་མིན་ཁག་ནས་སློབ་མ་བརྒྱད་བརྒྱ་བརྒལ་བ་ཞིག་ཡོད་པ་ནས་བོད་རིགས་སློབ་མ་བརྒྱ་ལྷག་ཡོད་ཅིང་ཡེ་ནི་པོ་ཡ་སློབ་ཟུར་ཉི་མ་དབྱངས་ཅན་ལགས་ཀྱིས་མཐོ་སློབ་ཁང་དེའི་ནང་བོད་རིགས་སློབ་མ་རྣམས་ལ་སློབ་འཇུག་གི་རོགས་སྐྱོར་བྱེད་བཞིན་ཡོད་ཅིང། མཐོ་སློབ་ཁང་དེ་ནས་བོད་རིགས་སློབ་མ་རྣམས་ལ་སློབ་ཡོན་གྱི་བརྒྱ་ཆ་བཅུ་ཆག་ཡང་གནང་གི་ཡོད་པ་རེད་འདུག་ཚེ་རིང་ཆོས་སྐྱིད་ལགས་ནི་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་སུ་སྐྱེས་ཤིང། གཞི་རིམ་སློབ་སྦྱོང་ལ་དྭགས་བོད་ཁྱིམ་དང་འཛིན་རིམ་བཅུ་གཅིག་བཅུ་གཉིས་གཉིས། གོ་པལ་པུར་བོད་ཁྱིམ་ནས་བྱུང་རིག་ཐོག་སློབ་ཐོན་བྱུང་རྗེས་མེང་ལོར་ནི་ཊེ་སྨན་ཞབས་མཐོ་སློབ་ཁང་ནས་སྤྱི་ཡོངས་སྨན་ཞབས་ལོ་གསུམ་གྱི་རིང་སློབ་སྦྱོང་གནང་བའི་རྗེས་དེ་རྗེས་ཉིས་སྟོང་ཉི་ཤུ་རྩ་གཉིས་དང། ཉི་ཤུ་རྩ་གསུམ་ལོ་གཉིས་ཀྱི་རིང་མེང་ལོར་ཡེ་ནི་པོ་ཡ་སྨན་ཞབས་མཐོ་སློབ་ཁང་ནས་ལོ་གཉིས་ཀྱི་རིང་སྨན་ཞབས་པའི་ཉེ་བའི་ཚན་རིག་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་རྗེས་ད་ལྟའི་ཆར་མཐོ་སློབ་ཁང་དེའི་ནང་སྨན་ཞབས་པའི་ཕྱག་ལས་གནང་བཞིན་ཡོད་ཅིང་རིམ་པས་སྨན་ཞབས་ཚན་རིག་ཐོག་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་འདས་པའི་ལོ་དུས་ཀྱི་ནང་རྒྱ་གར་མཐོ་སློབ་འདྲ་མིན་གྱི་ནང་སློབ་གཉེར་གནང་བཞིན་པའི་བོད་པའི་བུ་མོ་ཚོས་སྦྱངས་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ལེན་མཁན་སྔ་རྗེས་རིམ་པ་བྱུང་བ་མ་ཟད།

རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། བདེ་བ་བླ་ན་མེད་པའི་སྤྲོ་སྣང་ནི་གོ་བ་ལེན་ཐུབ་པའི་དགའ་ཚོར་དེ་ཡིན་ཅེས་དུས་རབས་བཅོ་ལྔ་དང་བཅུ་དྲུག་སྐབས་ཀྱི་རི་མོའི་སྒྱུ་རྩལ་བ་གྲགས་ཅན་ཨི་ཏྲ་ལིའི་མི་རིགས་ལིའོ་ནར་ཏུ་ཏི་བིན་ཆི་ཡིས་གསུངས་ཡོད། ཡང་དེ་རིང་གི་བཅར་འདྲིའི་ལེ་ཚན་འདིའི་ནང་ལ་ཡང་རི་མོ་གི་སྒྱུ་རྩལ་བ་ངག་དབང་ཆོས་གྲགས་ལགས་ཀྱིས་ལིའོ་ནར་ཏུ་ཏི་བིན་ཆི་གི་ཁོང་གི་ནི་རི་མོ་དང་དེ་ནང་བཞིན་ཁོ་རང་གི་རི་མོའི་གི་ལྟ་གྲུབ་ལ་སོགས་པ་ལ་མིག་དཔེ་དང་ཡི་རང་གནང་གི་འདུག། དང་པོ་དེ་ལ་ངག་དབང་ཆོས་གྲགས་ལགས་ནི་ཁྱེད་རང་གི་སྐོར་ལ་ནི་ངོ་སྤྲོད་ཐུང་ཐུང་ཅིག་གསུང་རོགས་གནང། ལགས་སོ་དེ་ནི་ངའི་མིང་ལ་ངག་དབང་ཆོས་གྲགས་ལབ་ཀྱི་ཡོད་ར་དེ་ནི་ང་རང་སྔོན་མ་སློབ་གྲྭ་འདི་ཡི་དེ་མ་སུ་རི་གི་བོད་ཁྱིམ་ལ་བསླེབས་ཡིན་པ་ཨ་ནི་བརྒྱད་ཅུ་གྱ་ལྔ་ལ་ནི་སློབ་གྲྭ་ལ་བསླེབས་ཨ་ནི་དེ་ནི་ཆུང་དུས་ནས་བྱས་ན་རི་མོ་དཔེ་དགའ་པོ་ཡོད་ཨ་ནི་དགུ་བཅུ་གོ་ལྔ་ལ་ནི་ཨ་ནི་རི་མོ་སྦྱང་ཡས་དེ་ང་ཚོ་མ་སུ་རི་ལ་རི་མོ་སྦྱང་ས་ཅིག་ཡོད་ར་དེ་ལ་རི་མོ་སྦྱངས་ཡིན་པ།

བལ་ཡུལ་ལ་འགྲོ། བལ་ཡུལ་ལ་དེ་འདྲ་དེ་ང་ཚོ་ཡི་གནའ་སྔ་མོ་དུས་རབས་བཅུ་གཅིག་བཅུ་གཉིས་དེའི་བར་ལ་དེ་འདྲ་བོད་པའི་ཡི་རི་མོ་མང་ཆེ་དེ་ང་ཚོ་ཡི་ནེ་ཝ་རི་མི་གི་བྲིས་འདུག་བོད་ལ་ཨམ་དེ་འདྲའི་ནེ་ཝ་རི་དེ་འདྲ་རྩ་ནས་དང་པོ་ཐང་ག་དེ་ནེ་ཝ་རི style དེ་སྦྱངས་ཡིན་པ། བལ་པོ་ལབ་ཀྱི་འདུག་ཁོང་ཚོ་ཡི་ན་དུས་རབས་ཕལ་ཆེར་བཅུ་གཅིག་དེའི་བར་ནས་བོད་ཀྱི་གནའ་སྔ་མོ་ཡི་ཐང་ག་བྲིས་མཁན་ཁོང་ཚོ་རེད་འདུག་ང་ཚོ་ནང་ཆོས་དེ་རྒྱ་གར་ནས་ནི་ཕར་བལ་ཡུལ་ལ་ཁོང་ཚོ་སྔོན་མ་བོད་ཀྱི་རི་མོ་དེ་ཆ་ཚང་བལ་པོ་ནས་མངགས་ཡི་འདུག་ངོ་བོ་འདི་འདི་ཙམ་སྦྱང། དེའི་གཞུག་ལ་དྷ་རམ་ས་ལ་ནས་ཡང་རྒན་འཇམ་དབྱངས་ཟེར་སྐུ་ཞབས་ལགས་ཅིག་ཡོད་རོ་ཁོ་རང་རྩ་ནས་ཡང་འདི་ང་ཚོ་བོད་པའི་གི་བྲི་བྱའི་ཡོད་རོ་ངོ་འདི་འདི་ཐིག་ཚད་རྒྱག་སྟངས་འདི་ཚོ་སྦྱང་ཡིན་ལ། ཨཱ་ནི་འདི་ནི་ལོ་ག་ཚོད་རིང་ག་རེད་ཕ་གི་ལ་ད་བལ་ཡུལ་ལ་འདི་རེད་ཐང་ག་གོ་ལ་ད་བྲིས་ཡས་གི་ཡུན་ཚད་དེ་ལ་དུས་ཚོད་བཏང་ཡིན་ན།
ཨཱ་ང་འདི་དགུ་བཅུ་དགུ་བཅུ་ནས་ཡང་ནི་བལ་ཡུལ་ལ་བསྡད་ཡིན་པ་བལ་ཡུལ་ལ་བསྡད་དེ་ནི་དགུ་བཅུ་གོ་གསུམ་བར་དུ་ཕར་རི་མོ་སྦྱང་སྟངས་དེ་རྒན་འཇམ་དབྱངས་དང་ནི་བལ་ཡུལ་ལ་བལ་པོ་དེ་ཁོ་རང་ཡང་བལ་ཡུལ་ནང་ལོ་ནི་དཔེ་སྐད་གྲགས་ཆེན་པོ་ཅིག་རེད་ཤག་མི་དེ།
ཨོ་ལགས་སོ། ཨ་ནི་ཡང་ད་ཕྱིས་སུ་ཁྱེད་རང་རྗེས་ལ་རྒྱ་གར་ལ་མར་ཕེབས་དུས་ཙང་ནི་ཡང་ད་ལོ་བཅུ་རིང་ག་ལ་ནི་དམིགས་བསལ་གྱིས་ད་ད་ད་སྐུ་ཐང་དང་འབྲེལ་བ་ཡོད་པའི་ཐང་ག་བྲིས་ཡ་ད་ད་ཁྱེད་རང་གི་སྒྱུ་རྩལ་གྱི་ལས་གཞི་ད་གསང་བ་རྒྱ་ཅན་ལ་རྒྱལ་བ་སྐུ་ཕྲེང་ལྔ་བ་ངག་དབང་བློ་བཟང་རྒྱ་མཚོ་མཆོག་གི་འཆར་སྣང་གི་གསུང་ཆོས་ཀྱི་ལས་གཞི་དེའི་ནང་ལ་ཡང་ནི་སྐུ་ཐང་བྲིས་མྱོང་འདུག་ཨ་ལ། དེ་ནང་ཡ་གི་དང་པོ་གཙོ་བོ་དེ་དབུ་འཛུགས་ཞུ་ཡས་དང་དེ་ཡང་དེ་ཕྱག་བཞེས་དང་དེ་ལམ་སྟོན་དེ་ཚོ་ཐོག་མ་དེ་ག་འདྲས་སེ་གནང་ཡིན་ནམ་ལགས། དང་པོ་ད་ང་དེ་བལ་ཡུལ་ལ་ཡོད་དུས་ང་ཚོ་གི་སྤུན་ཀྱག་སྐུ་ཞབས་ཅིག་ཡོད་རེད་ཁོ་རང་ཡིན་ན་ཕ་གི་ད་ལྟ་དེ་ཚེ་རིང་མའི་སྐུ་རྟེན་མཁའ་འགྲོ་ལགས་ཡོད་རོ་འདི་ཡི་སྔོན་མ་འདི་གོང་ས་ལྔ་བ་ཡི་འདི་དཔེ་ཆ་གསུང་འབུམ་འདི་ཚོ་ཚང་མ་ཕ་ག་སྔོན་མ་བོད་ཡིག་དཔེ་ཆ་དེ་ཚོ་ཞུ་དག་གནང་ཨ་དཔེ་ཆ་དེ་ཕ་ག་གསར་པ་ཅིག་བཟོས་བྱེད་ཀྱི་འདུག་ཨ་འདི་ལ་ཟུར་གྱི་རི་མོ་རི་མོ་ཅིག་ཡོད་རོ་ལྷ་དེ་ཚོ་གི་སྐུ་དེ་བྲི་ཡས་ལ་མི་ཅིག་བཙལ་བསྡད་འདུག་ང་ཉིས་སྟོང་གསུམ་ལ་ཁོ་ཚོ་གི་ཕར་བལ་ཡུལ། དྷ་རམ་ས་ལ་ལ་ཡོང་རོགས་ཟེར་བ། ཉིས་སྟོང་གསུམ་ལ་ང་ཕར་འགྲོ་བརྙན་ལ་འདི། དེ་གསང་བ་རྒྱ་ཅན་གྱི་དཔེ་ཆ་གི་ཟུར་གྱི་དེ་རི་མོ་དེ་ཚོ་བྲིས་ཡིན་པ། དེ་བྲིས་ལོ་གཉིས་ཅིག་འགོར་སོང་བ་དེའི་གཞུག་ལ་ནི་དཔེ་ཆ་དེ་ཚོ་ཡར་རྒྱལ་བ་རིན་པོ་ཆེ་ལ་ཕུལ་ཅིག་ཟེར་དེའི་གཞུག་ལ་ནི་ཡང་གསང་བ་རྒྱ་ཅན་གྱི་སྐུ་ཐང་དེ་སྔོན་མ་དཔེ་མཛོད་ཀྱི་ཁྱུང་པོ་དེ་འདྲ་དེ་རྒན་སངས་རྒྱས་ཡེ་ཤེས་ཟེར་ཁོང་གིས་སྔོན་མ་བཞེངས་བཞག་ནི་ཆ་ཚང་བཞེངས་ཐུབ་མི་འདུག་ཁོང་ཚོ་ཡིན། ངང་ལས། ཨ་ནི་མཁའ་འགྲོ་ལགས་ཀྱིས་ཡར་སྐྱབས་མགོན་རིན་པོ་ཆེ་ལ་ཞུས་ཡོད་ནི་དེའི་གཞུག་ལ་ནི་ང་ལ་འགན་དེ་ཆ་ཚང་ཅིག་ང་ཚོ་གི་སྤྲད་རེད། སྐུ་ཐང་ཕལ་ཆེར་སུམ་ཅུ་སོ་གཉིས་ཙམ་ཡོད་ས་རེད། སྐུ་ཐང་རེད་ལགས། ལགས་རེད་ལགས། ད་འདི་གང་ཚ་དྷ་རམ་ས་ལ་ལ་བཞུགས་ནས་བྲིས་པ་རེད་ལགས་འདི་དུས་ཚོད་དེ། ཨོ་རེད་རེད་འདི་ཚང་མ་ང་ཚོ་ཡ་ནི་ཕོ་བྲང་ནས་མར་འདི་ཁང་པ་རེད་འདུག་ཕོ་བྲང་ནས་མར་གནང་ས་ཨ་ནི་ཕོ་བྲང་ལ་ཡ་འགན་ནས་བྲིས་རེད་ཨ་ནི།

སྐྱབས་འགྲོ་མི་བྱེད་ཀྱི་དེ་ནམ་རྒྱུན་སྤྱི་བཏང་དེ་གལ་ཆེན་པོ་ཡིན་ན་མ་གཞི་དབང་དང་འདི་ཚོ་གནང་གི་མི་འདུག་ཨ་སྤྱི་བཏང་སྔས་མ་དུས་ཚོད་གཅིག་ལ་དབང་དེ་གནང་སོང་ལང་འོང་ལ། ཨ་ནི་ད་ལྟ་ད་འདི་སྲོལ་རྒྱུན་གྱི་ད་ཐང་ཀ་འབྲི་ད་འདི་ཚོ་བཟོ་པ་ཡོད་རེད་ཡང་ཁྱེད་རང་གི་དམིགས་བསལ་གྱི་ཡང་བོད་ཀྱི་དེང་རབས་སྒྱུ་རྩལ་ནང་ལོ་ལ་ལ Contemporary Artist ཞུ་གི་འདུག་ཨ་ལ་དེ་ལ་ཡང་ཁྱེད་རང་འགྲོ་གནང་ཡོད་ས་རེད་ཡང་སྒྱུ་རྩལ་དེ་ནང་ལོ་ཡང་དབྱིངས་ཁྱེད་རང་ག་དུས་སླེབས་ན། སྤྱི་བཏང་ང་རི་མོ་ལ་སྤྱི་བཏང།

ཨ་ནི་ཡང་ཁ་སང་གཅིག་ཐོག་ཡོད་རྒྱལ་ལ Siddhartha's Intent ལ་གཅིག་འདུག་རྫོང་སར་མཁྱེན་བརྩེ་ཀྱི་ཚོགས་པ་གཅིག་རེད་ཤག་ཕྱི་རྒྱལ་དང་ཨ་ནི་རྒྱ་གར་ནང་ལོགས་ལ་ཁོང་ཚོ་ཡིས་དོ་སྣང་བྱས་ནས་ང་ཚོ་རི་མོ་ཡག་པོ་འདུག་ལ་ཨ་ནི་ད་དེ་རྡོ་རྗེ་གདན་ལ་དེ་འདྲ་བཏོན་ཡོང་དུས་རྟེན་འབྲེལ་ཡག་པོ་རེད་ཡང་ས་ཆ་རྩ་ཆེན་པོ་རོ་འདི་རེ་བྱས་ནས་འགྲོ་བྱས་ནས་ཨ་ནི་ཕ་བོད་དཔེ་ཡག་པོ་རེ་བ་གཅིག་བྱུང་སོང་ར་ཨ་ནི་སྤྱི་བཏང་མི་མང་འདི་ཚོ་ཡང། ཨ་ནི་པ་ཕྱི་རྒྱལ་བྱེད་ཨ་ནི་རྒྱ་གར་གི་ཡང་སྐད་ཆ་འདྲི་གི་འདུག་འདི་ག་རེད་ངས་དེང་དུས་ཀྱི་དང་ད་ནང་པའི་གི་ལྟ་གྲུབ་དེ་ཡིན་ན་ཁྱེད་ཀྱི་སྤྱོད་པ་དང་ཁྱེད་ཀྱི་ད་ག་བ་བོད་སྤྱོད་དང་ལ་ནང་ལོག་ཀུན་སློང་དེ་ཡག་པོ་ཡོད་ན་ཡང་ཁྱོད་ལ་ཕར་འགྲོ་ཡས་ཡོད་བ་གི་ཨ་ནི་འགྲེལ་བཤད་དེ་རྒྱབ་དུས་ཨ་ཁོང་ཚོ་དགའ་བོ་བྱེད་གི་འདུག་ཨ་འདི་གཞུག་ལ་ཡང་རྫོང་སར་གི་སྐུ་ཞབས་ཆུང་ཆུང་དང་དགེ་རྒན་འདི་འདྲ་ལ་སོགས་ཁོང་ཚོས་ཡང་དྲི་བ་དྲི་ལན་དེ་འདྲ་བྱེད་དུས་ཨ་ནི་ཁ་ཤས་གི་ད་རི་མོ་བཟོ་སྟངས་མི་འདུག་ཨ་ནི་ག་རེ་འདྲི་ཤེས་འདྲི་བོ་ཡོད་རེད་བ་འདི་བ་ལ་གི་ད་སྐུ་ཞབས་དེ་འདྲ་གི།

རེད་རེད་ལ། ཡང་དེ་སྔོན་ལ་ཁྱེད་རང་གིས་རི་མོ་བྲིས་མཁན་སྙན་གྲགས་ཅན་ཁག་ཅིག་ལ་ཡང་མིག་དཔེ་གནང་གི་ཡོད་གསུངས་སོང། ཡང་ཁྱེད་རང་དམིགས་བསལ་གྱིས་སྒྱུ་རྩལ་བ་ནི་སུ་འདྲ་བོ་ཞིག་ལ་ནི་ཡིད་སྨོན་གནང་གི་ཡོད་ན། རི་མོ་བྲིས་མཁན་སྤྱི་བཏང་ང་རང་དགའ་ཤོས་འདྲ་འདྲ་འདི Leonardo da Vinci ལ་དེ་ཁོ་རང་ད་དགའ་ཤོས་འདྲ་བོ་ཡིན་པ།

འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་དུས་རབས་བཅུ་དགུ་པའི་ནང་གི་དབྱིན་ཇིའི་རྩོམ་སྒྲིག་པ Charles Dickens མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ལྷུན་གྲུབ་ཚེ་རིང་ལགས་ཀྱིས་ཕྱོགས་བསྒྲིགས་ཞུ་བ་ཞིག་གཤམ་ལ་གསན་གནང་གི་རེད།

Victorian། ཞེས་པའི་དུས་རབས་བཅུ་དགུ་པའི་རྒྱལ་མོའི་དབང་སྒྱུར་གྱི་དུས་སྐབས་དེར་ཁོང་རྩོམ་སྒྲུང་བྲིས་གནང་མཁན་གྲགས་ཆེ་ཤོས་སུ་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག་ཁོང་གིས་བྲིས་གནང་བའི་དཔེ་དེབ་ཁག་ཁོང་རང་ཉིད་འཚོ་བཞུགས་སྐབས་དེ་སྔོན་བྱུང་མྱོང་མེད་པའི་མཚན་སྙན་ཆེན་པོ་བྱུང་གནང་ཡོད་པ་མ་ཟད་དུས་རབས་ཉི་ཤུ་པའི་མཚམས་ལ་རྩོམ་སྒྲིག་ཐོག་དཔྱད་པ་གནང་མཁན་དང་མཁས་པ་རྣམས་ཀྱིས་ཁོང་ནི་རྩོམ་སྒྲིག་གི་སྒྱུ་རྩལ་ཐོག་རིག་སྟོབས་ཧ་ཅང་གི་ཆེན་པོ་ཞིག་ལ་ངོས་འཛིན་གནང་ཡོད་པ་རེད་འདུག། Charles Dickens མཆོག་ཆིག་སྟོང་བརྒྱད་བརྒྱ་བཅུ་གཉིས་ལོའི་ཕྱི་ཟླ་གཉིས་པའི་ཚེས་བདུན་ཉིན་དབྱིན་ཡུལ་གྱི Portsmouth ཞེས་པའི་གྲོང་ཁྱེར་དེར་འཁྲུངས་ཡོད་པ་དང། དགུང་གྲངས་བཅུ་གཉིས་ཐོག་ཁོང་གི་ཡབ་ཀྱིས་དངུལ་བུན་སྤྲོད་འཇལ་མ་ཐུབ་པའི་རྐྱེན་གྱིས་བཙོན་ཁང་ནང་བཅུག་པར་བརྟེན་ཁོང་སློབ་གྲྭ་བཞག་གནང་ནས་ལྷམ་གྱི་བཟོ་གྲྭ་ཞིག་གི་ནང་ཕྱག་ལས་གནང་དགོས་གྱུར་ཡོད་པ་རེད་འདུག། ལོ་ངོ་གསུམ་གྱི་རྗེས་སློབ་གྲྭར་ཕྱིར་ལོག་གནང་རྗེས་གསར་འགོད་པའི་ཕྱག་ལས་འགོ་བཙུགས་གནང་ཡོད་ཅིང། ཁོང་གིས་བདུན་རེའི་དུས་དེབ་ཞིག་ལོ་ངོ་ཉི་ཤུའི་རིང་རྩོམ་སྒྲིག་པའི་ཕྱག་ལས་གནང་བ་དང། རྩོམ་སྒྲུང་དཔེ་དེབ་གྲངས་བཅོ་ལྔ། རྩོམ་སྒྲུང་ཐུང་ངུ་གྲངས་ལྔ། སྒྲུང་དེབ་དང་རྩོམ་སྒྲིག་གྲངས་བརྒྱ་ཕྲག་འགའ་ཤས། གསུང་བཤད་དང། དཔེ་དེབ་ཁག་ལྗགས་ཀློག་རྒྱ་ཆེ་གནང་བ་མ་ཟད་ཁོང་སྐུ་སྒེར་ཐོག་ནས་ཡི་གེ་ཡང་ཧ་ཅང་གི་མང་པོ་བྲིས་གནང་མཁན་ཞིག་དང་བྱིས་པ་རྣམས་ཀྱི་རང་དབང་དང་ཤེས་ཡོན་དང་སྤྱི་ཚོགས་ནང་བཅོས་སྒྱུར་གཏོང་རྒྱུའི་ཐོག་ལས་འགུལ་ཤུགས་ཆེ་སྤེལ་གནང་མཁན་ཞིག་ཀྱང་ཡིན་པ་རེད་འདུག་ཁོང་གི་རྩོམ་སྒྲིག་གི་སྒྱུ་རྩལ་ཐོག་ལམ་ལྷོང་འགོ་བཙུགས་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་དྲུག་ལོར་ཁོང་གིས The Pickwick Papers ཞེས་པའི་རྩོམ་སྒྲུང་རིམ་པ་བཞིན་བྲིས་གནང་བ་དེ་ནས་བྱུང་ཡོད་ཅིང། དེ་ཡང་ཁོང་གི་རྩོམ་སྒྲུང་དེ་འདོན་ཐེངས་བཞི་པ་དེའི་ནང Sam Weller ཞེས་པའི་གང་ཟག་ཅིག་ངོ་སྤྲོད་གནང་བའི་རྗེས་དེའི་ཐོག་དངོས་ཟོག་ཚོང་འགྲེམས་དང་བརྒྱུད་སྤེལ་སོགས་པ་ཧ་ཅང་གི་འཕེལ་རྒྱས་ཆེན་པོ་བྱུང་ཡོད་པ་རེད་འདུག་དེ་རྗེས་ལོ་ངོ་འགའ་ཤས་རྗེས Charles Dickens མཆོག་རྒྱལ་སྤྱིའི་རྩོམ་སྒྲིག་སྒྱུ་རྩལ་ཐོག་མཚན་སྙན་ཆེན་པོ་བྱུང་གནང་བ་དང། དེ་ཡང་ཁོང་གི་དགོད་བྲོའི་རང་བཞིན་དང་ཟུར་ཟ་དང་དཔེ་དེབ་ཁག་ནང་གི་དོ་བདག་དང་སྤྱི་ཚོགས་ཐོག་ཧ་ཅང་གི་དོ་ནན་ཐོག་རྟོག་ཞིབ་གནང་མཁན་ཞིག་ཡིན་པའི་མཚན་སྙན་ཆེན་པོ་བྱུང་གནང་ཡོད་པ་རེད་འདུག། ཁོང་གིས་རྩོམ་སྒྲུང་མང་དག་ཅིག་བདུན་རེ་དང་དེ་མིན་ཟླ་རེར་འདོན་གནང་སྟངས་དེར་གསར་གཏོད་གཞིས་ཆགས་གནང་བ་དང། དེས་དབྱིན་ཇིའི། Victorian། དུས་སྐབས་ནང་རྩོམ་སྒྲུང་དཔར་སྐྲུན་གནང་སྲོལ་དེ་དར་ཁྱབ་ཆེ་ཤོས་བྱུང་གནང་ཡོད་པ་རེད་འདུག་ཁོང་གིས་རྩོམ་སྒྲུང་ཁག་རིམ་པ་བཞིན་འདོན་གནང་སྟངས་ནང་གི་ནང་དོན་དང་ཡང་ན་གནས་སྟངས་ཤིག་ཐག་མ་ཆོད་པར་མཚམས་འཇོག་གནང་བབ་དེས་ཀློག་པ་པོ་རྣམས་ཡ་མཚན་སྐྱེས་ནས་སྡོད་དགོས་པ་ཞིག་བཟོས་གནང་ཡོད་པ་རེད་འདུག་ཁོང་གིས་དེ་ལྟར་གྱི་རྩོམ་སྒྲུང་ཁག་རིམ་པ་བཞིན་འདོན་གནང་སྟངས་དེས་ཁོང་ལ་ཀློག་པ་པོ་རྣམས་ཀྱི་ཚུར་སྣང་ལན་ཆ་ཁག་ཤེས་རྟོགས་ཐུབ་རྒྱུའི་གོ་སྐབས་ཙམ་མ་ཟད་དེར་གཞིགས་ཏེ་སྒྲུང་གི་ནང་དོན་གྱི་འཆར་གཞི་དང་དེའི་ནང་གི་དོ་བདག་ཁག་གི་ཐོག་འགྱུར་བ་ཡང་ཡང་སེ་བཏང་གནང་ཡོད་པ་རེད་འདུག་དཔེར་ན་ཁོང་རང་ཉིད་ཀྱི་བཟའ་ཟླའི་རྐང་པའི་སྨན་པས David Copperfield སྒྲུང་ནང་གི་བུད་མེད Mowcher གྱི་སྡུག་པོའི་རྣམ་འགྱུར་དེ་ཁོང་རང་ཉིད་ཀྱི་སྐྱོན་ཆ་ལྟར་ཚོར་བ་བྱུང་བའི་སྐོར་གསུངས་པ་དེར་ཁོང་གིས་ལེགས་པའི་ཡོན་ཏན་བཅུག་ནས་འགྱུར་བ་བཏང་གནང་ཡོད་པ་རེད་འདུག་ཁོང་གིས་སྒྲུང་གི་ནང་དོན་གྱི་འཆར་གཞི་ཁག་ཧ་ཅང་གི་དོ་ནན་ཐོག་བཀོད་སྒྲིག་གནང་བ་དང། དེ་དག་ནང་དུས་སྐབས་དེའི་ནང་གི་གནས་ཚུལ་གསར་པ་བྱུང་བ་ཁག་ཚུད་པ་གནང་ཡོད་པ་རེད་འདུག་དབྱིན་ཇི་ཡིག་རྨོངས་པ་རྣམས་ཀྱིས་ཟླ་རེའི་ནང་སྒྲུང་གི་ནང་དོན་ཁག་ཁོང་ཚོར་ཀློག་རྒྱུར་དབྱིན་ཇིའི་དངུལ Penny ཞེས་པ་དེ་ཕྱེད་ཀ་རེ་སྤྲོད་དགོས་པ་དེས་དཔེ་དེབ་ཀློག་པ་པོ་གསར་ཐོན་བྱུང་བ་མ་ཟད་ཀློག་པ་པོའི་གྲལ་རིམ་གསར་པ་ཞིག་ལ་བློ་སྐྱེད་ཡང་བསྐྲུན་ཡོད་པ་རེད་འདུག་ཁོང་གིས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་གསུམ་ལོར་བྲིས་གནང་བའི་སྒྲུང་ཐུང་དཔེ་དེབ A Christmas Carol ཞེས་པ་དེ་དུས་ད་ལྟའང་མཚན་སྙན་ཆེན་པོ་ཡོད་པ་མ་ཟད་དཔེ་དེབ་དེར་གཞི་བཞག་ནས་གློག་བརྙན་སོགས་པ་སྒྱུ་རྩལ་ཁག་མང་དག་ཅིག་གི་ནང་བཟོས་ཡོད་པ་རེད་འདུག། དེ་བཞིན་ཁོང་གི་དཔེ་དེབ Oliver Twist དང Great Expectation ཞེས་པའི་སྒྲུང་དེབ་གཉིས་ཡང་གློག་བརྙན་སོགས་པའི་སྒྱུ་རྩལ་ཁག་མང་པོའི་ནང་བཟོས་ཡོད་པ་དང། དཔེ་དེབ་དེ་དག་ནང་དབྱིན་ཇིའི་རྒྱལ་མོ Victoria དབང་བསྒྱུར་སྐབས་རྒྱལ་ས་ལོན་ཏོན་ནང་གི་རྣམ་པ་མངོན་གསལ་སྟོན་གནང་ཡོད་པ་རེད་འདུག། ད་ཨ་ད་ལྟའི་དུས་ཚོད་དེ་བག་ཙམ་འདས་སུ་བྱང་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་དབྱིན་ཇིའི་རྩོམ་སྒྲུང་བྲིས་གནང་མཁན་གྲགས་ཅན Charles Dickens མཆོག་གི་སྐུ་ཚེའི་ལོ་རྒྱུས་དེ་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་རྣམ་པ་ཚོས་མུ་མཐུད་གསན་རོགས་གནང་ཞུ་གི་ཡིན། ཁོང་གིས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དགུ་ལོར་རྩོམ་སྒྲིག་གནང་བའི A Tale of Two Cities ཞེས་པའི་དཔེ་དེབ་དེ་དབྱིན་ཇིའི་རྒྱལ་ས་ལོན་ཏོན་དང་ཧྥ་རན་སིའི་རྒྱལ་ས་པེ་རི་སི་གྲོང་ཁྱེར་གཉིས་ཀྱི་སྐོར་བྲིས་གནང་ཡོད་པ་དང། དེ་ཡང་ཁོང་གི་དཔེ་དེབ་ཁོངས་ནས་རྒྱལ་རབས་ལོ་རྒྱུས་ཐོག་གི་རྩོམ་སྒྲུང་མཚན་སྙན་ཆེ་ཤོས་བྱུང་གནང་ཡོད་པ་རེད་འདུག། ཁོང་འཚོ་བཞུགས་སྐབས་མང་ཚོགས་ཐོག་མཚན་སྙན་ཆེ་ཤོས་ཤིག་ཡིན་པའི་ཆ་ནས་ཁོང་གི་སྐུ་ཚེའི་སྨད་ཆའི་ནང་མང་ཚོགས་ཐོག་ནས་དགོས་འདུན་བཏོན་པ་ལྟར་དཔེ་དེབ་ཀློག་གནང་རྒྱུའི་སྐོར་གཡེང་གནང་ཡོད་པ་རེད་འདུག Dickensian ཞེས་པའི་ཐ་སྙད་དེ་བཞིན་དེ་སྔ་ཁོང་འཚོ་བཞུགས་སྐབས་ཁོང་ལ་འབྲེལ་བ་དང་ཁོང་གི་རྩོམ་སྒྲིག་ཁག་གི་ནང་སྤྱི་ཚོགས་དང་ལས་ཡུལ་ཁག་གི་ནང་གནས་སྟངས་ཞན་པོ་དང་དེ་མིན་དགོད་བྲོའི་ངང་སྐྱུག་བྲོ་བའི་དོ་བདག་ཁག་འགྲེལ་བརྗོད་གནང་གི་ཡོད་པ་རེད་འདུག། ཁོང་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་ཐམ་པ་ལོར་དགུང་གྲངས་ལྔ་བཅུ་ང་བརྒྱད་དུ་དབྱིན་ཡུལ་གྱི Kent རྫོང་ཁོངས་ཀྱི Higham ཞེས་པའི་གྲོང་གསེབ་དེར་སྐུ་སྙིང་གི་རྩ་འགག་ནས་འདས་གྲོངས་སུ་གྱུར་གནང་ཡོད་པ་རེད་འདུག་མི་རྣམས་ཀྱིས་ཁོང་གི་དཔེ་དེབ་ཁག་གི་ནང་རང་ཉིད་ཀྱི་ཕུགས་བསམ་དུ་ཡོད་པའི་དོ་བདག་ཁག་བེད་སྤྱོད་གནང་བའི་འགྲེལ་བརྗོད་གནང་བ་དང་འཚོ་བ་གནང་བའི་རྣམ་པ་ཁག་རང་ཉིད་ཀྱི་ཟུར་ཟ་གནང་ཡུལ་གྱི་དོ་བདག་དང་དཔྱད་བསྡུར་གནང་བ་དང་སྦྲགས་སྤྱི་ཚོགས་ཀྱི་མདོག་ཉེས་པའི་དངོས་དོན་གྱི་གནས་ཚུལ་ཁག་མངོན་པར་བྱས་ཡོད་པ་རེད་འདུག། ཁོང་རང་ཉིད་འཚོ་བཞུགས་སྐབས་རྩོམ་སྒྲུང་བྲིས་གནང་མཁན་མཚན་སྙན་ཆེ་ཤོས་དེ་ཡིན་པ་མ་ཟད་དུས་ད་ལྟའང་མཚན་སྙན་ཆེ་བའི་གྲས་ཤིག་དང། དབྱིན་ཡིག་ཐོག་གི་རྩོམ་སྒྲིག་པའི་ཁོངས་ནས་ཁོང་གི་དཔེ་དེབ་ཁག་ཀློག་གནང་མཁན་མང་ཤོས་ཡོད་པ་རེད་འདུག་ཁོང་གི་དཔེ་དེབ་ཀྱི་པར་སྐྲུན་ནམ་ཡང་མཚམས་འཇོག་བྱུང་མེད་ཅིང་ཁོང་གི་དཔེ་དེབ་ཁག་ལ་གཞི་བཅོལ་ནས་གློག་བརྙན་དང་གཟུགས་མཐོང་རླུང་འཕྲིན་གྱི་འཁྲབ་སྟོན་ཁག་ཉུང་མཐར་ཉིས་བརྒྱ་ལྷག་བཟོ་སྐྲུན་གནང་ཡོད་པ་རེད་འདུག། རྩོམ་སྒྲིག་པའི་ཁོངས་ཁོང་གི་ཐོག་དགོངས་ཕྱོགས་འདྲ་མིན་གསུང་མཁན་ཡོད་ཅིང། དེ་ཡང་དབྱིན་ཇིའི་སྙན་ངག་མཁན William Wordsworth ཡིས Charles Dickens ནི་སྐད་ཆ་མང་དྲགས་ལ་མ་རབས་ཐ་ཤལ་བ་ཞིག་ཡིན་པའི་སྐོར་དང་ཁོང་གི་དཔེ་དེབ་ཁག་རྩ་བ་ནས་ཀློག་མྱོང་མེད་པའི་སྐོར་དགོངས་ཚུལ་གསུངས་ཡོད་པ་རེད་འདུག་ཡང་རྩོམ་སྒྲུང་བྲིས་གནང་མཁན George Meredith ཡིས Dickens ནི་བློ་རིག་དམན་པོ་ཞིག་ལ་གཟིགས་པའི་སྐོར་གསུངས་འདུག། ཡང་དབྱིན་ཇིའི་རྩོམ་སྒྲིག་པ Leslie Stephen ཡིས་གལ་སྲིད་རྩོམ་སྒྲིག་སྒྱུ་རྩལ་གྱི་མཚན་སྙན་དེ་སློབ་གྲྭ་ཆ་ཚང་འགྲིམས་མ་མྱོང་བའི་ནང་ཚད་འཇལ་བ་ཡིན་ན་དབྱིན་ཇིའི་རྩོམ་སྒྲུང་བྲིས་གནང་མཁན་ཁོངས་ནས Dickens ཨང་ཀི་མཐོ་ཤོས་གྲས་ཡིན་པར་བརྗོད་ན་འགྲིག་གི་རེད་ཅེས་སྐྱོན་བརྗོད་གནང་ཡོད་པ་རེད་འདུག།

ཇི་འདྲ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་ར་ཤི་ཡའི་རྩོམ་སྒྲིག་པ་གྲགས་ཅན Leo Tolstoy མཆོག་གིས Dickens མཆོག་གིས་རྩོམ་སྒྲིག་གནང་བའི David Copperfield ཞེས་པའི་དཔེ་དེབ་དེ་ཁོང་གིས་དགའ་མོས་གནང་བའི་དཔེ་དེབ་ཡག་ཤོས་དེ་ཡིན་པའི་སྐོར་དང་རྗེས་སུ་དཔེ་དེབ་དེར་གཞི་བཞག་གནང་ནས་ཁོང་རང་ཉིད་ཀྱི་སྐུ་ཚེའི་ལོ་རྒྱུས་སྐོར་གྱི་དཔེ་དེབ་བྲི་རྒྱུར་དགོངས་པ་བཞེས་གནང་བའི་སྐོར་གསུངས་འདུག། ད་ལྟ་དབྱིན་ཇིའི་རྩོམ་སྒྲུང་བྲིས་གནང་མཁན་གྲགས་ཅན Charles Dickens མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་བསྡུ་མ་ཞུས་གོང་དེ་རིང་གི་གལ་ཆེའི་གསར་འགྱུར་ཁག་གི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་ཡིན། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་ཟླ་བ་འདིའི་ཚེས་དྲུག་ནས་བཟུང། ཚེས་བཅུ་གཅིག་བར་ཉིན་གྲངས་དྲུག་ཙམ་རིང། ལྷོ་ཨེ་ཤ་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆེན་ཞིག་མཉམ་འཇར་མ་ནི་ནང་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་དང་འཚམས་གཟིགས་སྐབས་ཁོང་གིས་བོད་ནང་གི་དངོས་ཡོད་གནས་སྟངས་གསུངས་པ་དང་སྦྲགས་བོད་དོན་ལ་ཐུགས་སྣང་གནང་དགོས་པའི་འབོད་སྐུལ་ཞུས་འདུག།
ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་ཐོག་ཏུ་བཀོད་འདུག། ཨ་མི་རི་ཀའི་དངུལ་རྩིས་དྲུང་ཆེ་མཆོག་དང་རྒྱ་ནག་གི་དཔལ་འབྱོར་བློན་ཆེན་རྣམ་གཉིས་མཇལ་འཕྲད་ཀྱིས་ཡུལ་གཉིས་ཀྱི་སྲིད་འཛིན་མཇལ་འཕྲད་མ་གནང་བའི་གོང་གི་གྲོས་འཆར་ཁག་ཅིག་ཐོག་བཀའ་མོལ་གནང་འཆར་ཡོད་འདུག།
ཉི་ཧོང་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་ཀྱིས་རྒྱལ་ཁབ་བདུན་གྱི་ཕྱི་སྲིད་བློན་ཆེན་ཚོས་རྒྱ་ནག་དང་འབྲེལ་བའི་བསམ་འཆར་ཁག་ལ་འདོད་བློ་མི་ཁེངས་པའི་རྣམ་པ་ཤུགས་ཆེ་བསྟན་པ་མ་ཟད།